ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླ་བའི་ཚེས་ཉི་ཤུ་དགུ་དང་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་གསུམ་རེས་གཟའ་པ་སངས་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུས་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་སིང་གྷི་རི་བསོད་ནམས་ལྷ་མོ་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་ཌེ་བིད་ཌ་ཕུ་ལར་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་འབྲེལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཕྲོད་བཞེས་བརྟག་དཔྱད་རྗེས། སྐུ་ཁམས་གསལ་ཐང་ཡིན་པ་སྐུའི་བླ་སྨན་པས་གསུངས་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀའི་མངའ་སྡེའི་གཞུང་ནས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོ་དང་ཉིས་རྩ་བཞི་ལོར་བོད་མིའི་གཞིས་ཆགས་ནང་བོད་ཕྲུག་ཚོར་ཤེས་ཡོན་དང་སྤྱི་ཚོགས་བདེ་དོན། ཁོར་ཡུག་སྲུང་སྐྱོབ་སོགས་ཀྱི་ལས་དོན་ཆེད་རོགས་དངུལ་ས་ཡ་སུམ་ཅུ་བཀའ་འཁྲོལ་གནང་ཡོད་པའི་སྐོར་བཀའ་འདྲི་ཞུས་པ་ཞིག་དང། དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང་ཨ་མི་རི་ཀའི་ཨོ་རེ་གན་མངའ་སྡེའི་པོར་ལེན་རྒྱལ་སའི་ནང་གནས་སྡོད་བོད་པའི་ཁབ་གཙགས་རི་མོ་བ་རྟ་མགྲིན་ཚེ་བརྟན་ལགས་ཀྱི་སྒྱུ་རྩལ་གྱི་ནུས་རྩལ་དེ་ཕ་ཤུལ་རྒྱུན་འཛིན་ཡིན་པ་དང་སྦྲགས་ཁོང་གིས་ད་བར་ལོ་ངོ་ཉི་ཤུ་ཙམ་རིང་ཁབ་གཙགས་རི་མོའི་སྒྱུ་རྩལ་གྱི་ཆེད་ལས་པའི

འདི་ཚེས་བཅུ་གཉིས་ཉིན་གྱི་སྔ་དྲོ་མགོན་པོ་གང་ཉིད་མཆོག་སྐུ་ཁམས་གསལ་ཐང་ངང་ནས་ཐུགས་དགྱེས་ཚོར་ཆེན་པོས་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་གནང་སོང། འདི་གའི་རླུང་འཕྲིན་ཁང་གིས་སྐུའི་ཕྱི་ལུགས་བླ་སྨན་པ་ཚེ་བརྟན་རྡོ་རྗེ་ལགས་སུ ྋགོང་ས་མཆོག་གི་སྐུའི་འཕྲོད་བཞེས་བརྟག་དཔྱད་ཇི་ལྟར་བྱུང་ཡོད་པའི་སྐོར་བཀའ་འདྲི་ཞུས་པར། ད་ཁ་སེང་ཕྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་ལ་དེ་ནང་ལྡི་ལི་ཡ། ཆིབས་སྒྱུར་བསྐྱངས་པ་རེད། ཨ་ནི་ཆིབས་སྒྱུར་བསྐྱངས་ཡས་དེ་གཙོ་བོ་ར་དེ་སྐུ་མདུན་མགུལ་ཆམ་དེ་ཨ་ནི་ཉི་ཤུ་རྒྱས་དུ་བ་ཅི་ནས་ཧོན་ཚོགས་ཤིག་ནང་བྱས་ཨ་ནི་དེའི་མགུལ་ཆམ་དེ་དྲག་སྐྱེད་དེ་ཡས་དུ་ཕེབས་པ་རེད་ཡིན་ནའི་འབྲེལ་པ་གང་ཞིག་ཕེབས་མེད་ཙང་ཨ་ནི་བརྟག་དཔྱད་ཞིག་གནང་ན་ཡག་པོ་མེད་འདུག་བྱས་རྗེས་ཨ་ནི་དགོངས་པ་ཕབ་རྗེས་ཨ་ནི་དེ་འདྲས་ཞིག་ཅི་མར་ཕེབས་ནས་ཉིན་འགའི་བརྟག་དཔྱད་གྲུབ་འབྲས་དེ་ཚོ་དཔེ་མི་སྲིད་ཡག་པོ་བྱུང་སོང་ཡིན་ནའི་སྙུང་གཞི་དེ་ཨ་ནི་ཅིག་གཞི་ལྗིད་པོ་བཞེས་ཀྱི་མེད་ཙང་སྨན་ཁང་དེ་ཚོ་ཐེག་པ་སོགས་ཀྱི་གང་ཡང་མི་འདུག

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེའི་ནང་ཆིབས་བསྒྱུར་མཛད་གཏན་འཁེལ་ཡོད་ཀྱང་མངའ་སྡེ་དེའི་ནང་ཆུ་ལོག་གི་གོད་ཆག་བྱུང་རྗེས་ད་ལྟའི་ཆར་ངལ་སེལ་གྱི་ལས་དོན་རིགས་ལ་གནས་བཞིན་ཡོད་སྟབས་མགོན་པོ་གང་ཉིད་མཆོག་གིས་ཆིབས་བསྒྱུར་གྱི་མཛད་འཆར་ཁག་གནས་སྐབས་རིང་ཕྱི་བཤོལ་མཛད་ཡོད་པ་རེད། གཞན་ཡང་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས ྋགོང་ས་མཆོག་གི་མཛད་འཆར་གསལ་བསྒྲགས་གནང་བར་གཞིགས་ན། རིང་མིན་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་རྩ་དྲུག་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལྷོ་ཕྱོགས་སུ་ཆིབས་བསྒྱུར་གྱིས་ཁུལ་དེར་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་སྐྱོང་གནང་མཛད་རྒྱུ་ཡིན་འདུག།

དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་མེག་སི་ཀོའི་གྲོང་ཁྱེར་ཆེ་ཁག་གཉིས་ནང་ཉིན་བཅུ་གྲངས་ཀྱི་མཛད་རིམ་ཁག་ལེགས་གྲུབ་ཀྱིས་ཁ་ས་ནས་བཟུང་བྱང་ཨ་མི་རི་ཀའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་འགོ་བཙུགས་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མེག་སི་ཀོའི་གྲོང་ཁྱེར་ཆེ་ཁག་གཉིས་ནང་ཆེད་ཕེབས་ཀྱིས་ཁུལ་དེར་ཡོད་པའི་མངའ་སྡེའི་འགྲེམས་སྟོན་དབུ་འབྱེད་སྐབས་མཉམ་ཞུགས་དང་གཟིགས་སྐོར་གནང་བ་མ་ཟད་མཐོ་སློབ་དེའི་ནང་སློབ་དགེ་རྣམས་འདུ་འཛོམས་སར་བོད་དོན་དང་འབྲེལ་བའི་གསུང་བཤད་གནང་འདུག་དེ་ཡང་སྲིད་སྐྱོང་མཆོག་གིས་མ་འོངས་པར་མཐོ་སློབ་དེ་དང་བོད་ཀྱི་རིག་གཞུང་དང་འབྲེལ་བའི་ཐོག་ནས་ཕྱག་ལས་གནང་ཕྱོགས་ཀྱི་གནད་དོན་དང་འབྲེལ་བའི་སྐོར་བཀའ་བསྡུར་གནང་ཡོད་པ་དང། དེའི་རྗེས་ཨ་ཏི་སོར་ཞེས་པའི་སྒེར་གྱི་གཙུག་ལག་སློབ་གཉེར་ཁང་དུ་ཡོད་པའི་དགེ་སློབ་མང་པོ་ཞིག་འདུ་འཛོམས་སར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆོས་ལུགས་མཐུན་སྒྲིལ་དང་འབྲེལ་བའི་ཐད་བཀའ་སློབ་གནང་བཞིན་པ་དེར་ཕན་ཐོགས་ཇི་ལྟར་བྱུང་མིན་སོགས་ཀྱི་སྐོར་གསལ་སྟོན་གནང་འདུག་ཡང། གྷོ་ཏེ་མ་ལ་གྲོང་ཁྱེར་སྤྱི་ཁྱབ་མཆོག་གིས་སྲིད་སྐྱོང་མཆོག་དབུས་པའི་འབྲེལ་ཡོད་ལས་བྱེད་ཚོར་ཉིན་གུང་གི་གསོལ་ཚིགས་འདེགས་འབུལ་གནང་བ་དང་སྟབས་བསྟུན་ལྷན་འཛོམས་ཤིག་གནང་ཡོད་པ་དེའི་ཐོག་གྷོ་ཏེ་མ་ལ་གྲོང་ཁྱེར་སྤྱི་ཁྱབ་མཆོག་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་རྣམ་གཉིས་དབར་ཡུལ་ལུང་སོ་སོའི་གནས་སྟངས་དང་འབྲེལ་བའི་སྐོར་ཕན་ཚུན་གནས་ཚུལ་བརྗེ་ལེན་གནང་འདུག་དེ་ནས་སྲིད་སྐྱོང་མཆོག་གིས་དེར་ཡོད། མཐོ་སློབ་ཀྱི་རྒྱལ་སྤྱིའི་སློབ་གཉེར་ཁང་གི་མཁས་དབང་མི་སྣ་སུམ་ཅུ་ཙམ་མཇལ་འཕྲད་གནང་སྟེ་མཁས་དབང་ཚོའི་ངོས་ནས་རྒྱ་ནག་གི་གནད་དོན་དང། དེ་ག་ནང་བཞིན་བོད་པའི་ངོས་ནས་རྒྱ་ནག་ལ་གཟིགས་ཚུལ་ཇི་ལྟར་ཡོད་མིན། ད་ལྟའི་བོད་ནང་གི་དངོས་ཡོད་གནས་སྟངས་ཇི་ལྟར་ཡོད་མེད་སོགས་དང་འབྲེལ་བའི་གནད་དོན་ཐོག་རྩོམ་བྲིས་སྤེལ་གནང་ཐུབ་པ་ཡིན་ན་ཡག་པོ་ཡོད་ཚུལ་བཀའ་གནང་འདུག་ཡང་སྲིད་སྐྱོང་མཆོག་ཨ་མི་རི་ཀའི་ནང་བཞུགས་རྒྱུན་རིང་དེ་སྔ་མ་བཅར་སའི་ཨ་རིའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་རྒྱུ་དང་བྱང་ཨ་མེ་རི་ཁའི་རྒྱལ་སའི་མངའ་ཁུལ་དུ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་ཐུག་འཕྲད་མཇལ་འཛོམས་གནང་རྒྱུ་དེ་ག་ནང་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་འདུག་ཟླ་བ་འདིའི་ཚེས་བཅུ་བདུན་ཉིན་ཨ་མེ་རི་ཁའི་གྲོས་ཚོགས་ཀྱི Rayburn House Building ཞེས་པའི་ཚོགས་ཁང་ཞིག་གི་ནང་སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་རྟགས་མ་འབུལ་བཞེས་ཀྱི་དུས་དྲན་མཛད་སྒོ་སྲུང་བརྩིའི་སྐབས་བཅར་རྒྱུ་ཡིན་འདུག། ཉེ་ཆར་ཕྱི་རྒྱལ་གསར་འགོད་པ་ཁག་ཅིག་བོད་ཀྱི་རྒྱལ་ས་ལྷ་ས་དང་ཉིང་ཁྲི་སོགས་སུ་གཟིགས་སྐོར་དུ་བསྐྱོད་དེ་བོད་ཀྱི་འཕེལ་རྒྱས་དང་འཚོ་བ་ལེགས་པོ་ཡོད་ཚུལ་སོགས་ཀྱི་སྐོར་བཀོད་པའི་གནས་ཚུལ་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་ཤུགས་ཆེན་བསྒྲགས་བཞིན་ཡོད་ཀྱང་གནད་དོན་དབྱེ་ཞིབ་པས་དེ་ནི་རྒྱ་ནག་གཞུང་གི་བཀོད་སྒྲིག་འོག་ཕྱིན་པ་ལས་བོད་ཀྱི་དངོས་ཡོད་གནས་ཚུལ་རྒྱུས་ལོན་བྱེད་ཐུབ་ཀྱི་མེད་པར་ངོས་འཛིན་གནང་བཞིན་འདུག་མ་ཟད་དེ་ནི་རྒྱ་ནག་རང་ཉིད་ཀྱི་བོད་ཀྱི་གནས་ཚུལ་དྲིལ་བསྒྲགས་ལ་ཕྱི་ཕྱོགས་ནས་ཡིད་ཆེས་མེད་པས་རྒྱལ་ཁབ་གཞན་གྱི་གསར་འགོད་པ་ཚོ་བེད་སྤྱོད་ཀྱིས་རྒྱ་ནག་གི་དྲིལ་བསྒྲགས་བྱེད་རྒྱུའི་ཐབས་ལམ་འཚོལ་བཞིན་ཡིན་པ་བརྗོད་འདུག་སྤྱི་ཟླ་བཅུ་པའི་ཚེས་གསུམ་ནས་བརྒྱད་བར་རྒྱ་ནག་གཞུང་འབྲེལ་གྱི་རྒྱ་ནག་རྒྱལ་སྤྱིའི་གསར་འགྱུར་བརྗེ་རེས་ལྟེ་གནས་ཁང་གི་བཀོད་སྒྲིག་འོག་རྒྱལ་ཁབ་ཉི་ཤུ་རྩ་གཉིས་ཀྱི་གསར་འགྱུར་ལས་ཁང་སུམ་ཅུ་ཉེ་བ་ཞིག་བོད་ཀྱི་ས་གནས་ཁག་ཏུ་བསྐྱོད་དེ་བོད་མི་ཚོར་ཆོས་དད་རང་དབང་དང་བོད་མིའི་འཚོ་བ་ཡག་པོ་ཡོད་ཚུལ་སོགས་ཕྱི་རྒྱལ་གྱི་གསར་འགོད་དེ་དག་གིས་བརྗོད་ཡོད་ཚུལ་སྐོར་རྒྱ་ནག་གཞུང་འབྲེལ་གྱི་ཤིན་ཧྭ་གསར་ཁང་གི་གསར་འགོད་པས་འཛམ་གླིང་ལ་དངོས་ཡོད་ཀྱི་བོད་ངོ་སྤྲོད་ཅེས་པའི་ཁ་བྱང་ནང་བཀོད་ཡོད་པ་དང་ཕྱི་རྒྱལ་གྱི་གསར་འགོད་མི་སྣ་བོད་ནང་བསྐྱོད་ནས་བཅར་འདྲི་བྱས་པ་ཟེར་བའི་ཡིག་ཐོག་དང་བརྙན་འཕྲིན་གཉིས་ཀྱི་མཐོང་རྒྱུ་ཡོད་པ་ཞིག་བཟོས་ཏེ་ད་ལྟ་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་འུར་སྒྲོག་བྱེད་བཞིན་ཡོད་པ་རེད། གོང་ཞུས་ཕྱི་རྒྱལ་གྱི་གསར་འགོད་པ་དེ་དག་ནི་པ་ཀི་སི་ཐན་དང་བལ་ཡུལ། Belarus། དང་ཨི་ཏོ་པི་ཡ། Chile། ཤར་ཏི་མུར་སོགས་ཀྱི་རྒྱལ་ཁབ་རླུང་འཕྲིན་ཁང་དང་བརྙན་འཕྲིན་ཁང་ཡིན་འདུག་ལ་རྒྱལ་ཁབ་དེ་དག་ནི་རྒྱ་ནག་གི་དཔལ་འབྱོར་གྱི་རྒྱབ་སྐྱོར་ལ་ཤུགས་ཆེ་བསྟེན་མཁན་ཤ་སྟག་ཡིན་པ་རེད། དེ་ཡང་པ་ཀི་སི་ཐན་གྱི་གསར་འགོད་པ་ཨ་ལི་ཨ་བྷ་སི་ཞུ་བ་ཞིག་གིས་བོད་དང་ཤིན་ཅང་དེ་མིན་རྒྱ་ནག་གི་ས་ཁུལ་གཞན་དག་ནང་ཆོས་དད་རང་དབང་ཡིན་པས་ནུབ་ཕྱོགས་གསར་འགྱུར་བརྒྱུད་ལམ་ཁ་ཤས་ནང་བོད་དང་ཤིན་ཅང་གི་གནས་སྟངས་ལ་འབྲེལ་བའི་སྐོར་འཁྱོག་བཤད་བྱས་ཡོད་ཚུལ་བརྗོད་དེ་འཛམ་གླིང་ལ་དངོས་ཡོད་གནས་ཚུལ་བརྗོད་ཀྱིན་ཡོད་ཟེར་བ་ཡིན་ན་ཡང་ད་བར་རྒྱ་ནག་གཞུང་གི་བཀོད་སྒྲིག་འོག་གི་གསར་འགོད་པ་ཁ་ཤས་མ་གཏོགས་རང་དབང་གི་སྒོ་ནས་ནུབ་ཕྱོགས་གསར་འགོད་པ་བོད་ནང་བསྐྱོད་ཐུབ་ཀྱི་མེད་པ་མ་ཟད་གོང་ཞུས་གསར་འགོད་པ་དེ་དག་ནི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་དང་འབྲེལ་བ་ཡོད་པའི་རྒྱལ་ཁབ་ཅིག་གི་གསར་འགོད་པ་ཁོ་ན་ཡིན་པས་ཁོང་ཚོས་རང་དབང་ཐོག་གནས་སྟངས་རྒྱུས་ལོན་བྱེད་ཐུབ་ཡོད་མེད་ནི་ཐེ་ཚོམ་ཡིན་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་འདུག། ཡང་གསར་འགྱུར་གཞན་ཞིག་ལ་རྒྱ་གར་གྱི་ཨུ་ཏར་ཁཱནད་མངའ་སྡེའི་གཞུང་ནས་བཙན་བྱོལ་བོད་མིར་མཐུན་འགྱུར་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་བྱུས་ཉིས་སྟོང་བཅུ་བཞི་དངོས་སུ་ལག་བསྟར་གནང་རྒྱུའི་རེ་བ་ཡོད་པས

དངོས་སུ་མངའ་སྡེའི་གཞུང་ནས་ལག་བསྟར་བྱེད་ཐུབ་མིན་ཐད་ཚོགས་འདུ་ཞིག་བསྐོང་ཚོགས་གནང་ཡོད་པའི་སྐོར་འགྲེལ་བརྗོད་འདི་ལྟར་གནང་གི་འདུག།
འདི་ནི་ང་ཚོ་རེད། ད་ཚོགས་འདུ་དང་གཅིག་ག་ཚོད་རེད། ཕར་གསུམ་ཞིག་ཚོགས་རེད་དེ་ནས་འོ་ན་ཅིག་དངོས་སུ་ད་ལྟ་ང་ཚོ་བོད་མི་ཡོད་ཨ། མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་བྱུས་འདི་ད་བརྙན་པ་ནས་བྱས་ནས་ལག་བསྟར་མ་ཐུབ་པ་ཆགས་ཡོད་ཙང་ད་ལྟ་ང་ཚོ་གིས་འདི་ལག་བསྟར་ཐུབ་པ་བྱེད། གནང་རོགས་ཞེས་ཨ་ནི་གཞུང་གིས་ད་ཅིག་བཀོད་ཁྱབ་ཁ་ནང་ང་ཚོ་དབྱིན་ཇི་ནང་ཞུས་ཡོད་ན order Government གི order ཅིག་ཨ་ནི issue རོགས་ཞེས་འདི་ནང་དུ་ཨ་ནི་ལག་བསྟར་ཡོང་གི་མི་འདུག་ཅེས་འདི་ཞུས་རེད་ལ་འདི་ཞུས་རྗེས་ད་ཆ་ཁ་སང་ཚེས་བཅུ་ཡི་གེ་ཨ་ནི་དགོང་དྲོ་ཆུ་ཚོད་བཞིའི་ཐོག་ལ་ང་ཚོ་ཕར་ཚོགས་འདུ་ཚོགས་རེད་ལ་ད་འདི་ནང་ལ་གཙོ་བོ་འདི་ད་ནང་དོན་དུ་རྡོག་རྡོག་ཞུས་རེད་ན་ག་རེ་ཞུས་ཡོད་ཟེར་ན་ད།

དེ་ཚོའི་ནང་གང་ཞིག་ཡོད་ཟེར་ན་གཙོ་ཆེ་གེ་ང་ཚོས་གི་ད་ལྟའི་བར་བོད་མི་དང་འབྲེལ་བའི་དཀའ་ངལ་ག་རེ་ག་རེ་ཡོད་མེད་དེ་ཚང་མ་ཅིག་ནས་ཨ་ནི་འདི་བརྗོད་ནས་ཡ་ད་ང་ཚོས་སྲིད་བྱུས་འདི་ཨ་ནི་ལག་བསྟར་བྱེད་ཡ་ཡོད་འདི་བྱེད་ཀྱི་ཡོད་ཨ་ནི་ལྷན་ཁང་སོ་སོ་སོ་གི་འདིའི་ཐོག་ལ་ཅིག་ག་སོང་རེད་དཀའ་ངལ་ཡོད་འོས་ན་ཨ་ནི་དེ་འདྲ་ཅིག་ནང་ལ་ཡང་ཨ་ནི་མངའ་སྡེ་གཞུང་གི་ནང་སྲིད་ལས་ཁུངས་ལ་ཡར་འཁྱེར་དགོས་ཀྱི་འདུག་ད་ལན་འདི་མ་བྱུང་བས་གསལ་པོ་གོ་བ་འདུག་ཨ་ནི་འདི་ད་ལན་མ་བྱུང་བ་ན་ཨ་ནི་ང་ཚོས་འགྲིག་ཡོད་པ་ལ་ངོས་འཛིན་བྱེད་ཀྱི་ཡིན་ཨ་ནི་འདིའི་རྒྱུན་དུ་ཡང་ལག་བསྟར་བྱེད་དངོས་སུ་ལག་བསྟར་བྱེད་ཡག་གི་ཨ་ནི་གོ་སྐབས་གནང་གི་ཡིན་ཞེས་ད་དོན་དག་གཙོ་བོ་འདུག་མདོར་བསྡུས་ཕྱིན་ནས་བཤད་པ་ན་འདི་རེད་ལ། ཡང་ཁོང་གིས་མུ་མཐུད་ནས་གལ་སྲིད་སྲིད་ཇུས་འདི་བཞིན་དངོས་སུ་ལག་བསྟར་གནང་བ་ཡིན་ན་དེས་མངའ་སྡེའི་ནང་གི་བོད་མི་ཚོར་ཁེ་ཕན་ཇི་ལྟར་ཡོད་མེད་གསུང་ཡ་ལ།
ད་ད་ནི་འདི་གནང་བ་ན་ད་འདི་ནང་ལ་གཙོ་ཆེ་ཤོས་འདི་ད

ཨུ་ཏར་ཁན་ཁོངས་ལ་ད་ད་ལྟ་ཇི་འམ་སྤྱིར་བཏང་ང་ཚོ་བསྡད་ལ། རྡེ་ར་རྡུན་ས་གནས་འགོ་འཛིན་གྱི་འོག་ལ་ད་ལྟ་གཞིས་ཆགས་ལྔ་ཞིག་ཡོད་རེད་ཨ་འདི་ནང་བཞིན་ཁ་ཐོར་དང་བཅས་བཅས་ཆ་ཚང་ཚང་འདི་ནས་ད་སྡེ་ཚན་བཅུ་གཅིག་ཙམ་ཡོད་རེད་ཨ་འདི་ནང་བཞིན་གང་ལྟར་ཧར་སྦར་པུར་ས་གནས་འགོ་འཛིན་དེས་ཨུ་ཏར་ཁཱནད་ཀྱི་ཁྱབ་ཁོངས་ཆགས། འདིའི་ཁོངས་མི་ཧར་སྦར་པུར་གྱི་ཁོངས་པའི་གྲངས་ཞིག་ནི་མི་ཆིག་སྟོང་ལྷག་ཞིག་རེད་ཨ་རེད། རྡེ་ར་རྡུན་དང་གཉིས་ཆ། གྲངས་འདི་ནི་ད་ནི་ངས་ཧ་ལམ་གོ་མཐོང་ཐེབས་མ་ཐུབ་ཅིང།
ད་བར་གོང་ཞུས་སྲིད་བྱུས་དེའི་འོག་ལ་དྭགས་དང་གཞན་ཡང་ལྷོ་ཕྱོགས་མངའ་སྡེ་ཁག་ཅིག་ནས་ལག་བསྟར་གནང་རྒྱུའི་ཞལ་བཞེས་ཐོབ་ཡོད་ཀྱང་བོད་མིའི་འདུས་སྡོད་གང་འཚམ་ཡོད་པ་དང་ལྷག་པར་དུ་ཧི་མ་ལ་ཡའི་རི་རྒྱུད་ཀྱི་མངའ་སྡེ་ཨ་རུ་ན་ཅལ་ས་གནས། ཡུལ་མི་ཁ་ཤས་ནས་བོད་མི་ཚོར་དམིགས་བསལ་མཐུན་འགྱུར་སྦྱོར་སྤྲོད་བྱས་ན་འགྲིག་གི་མེད་ལུགས་ཀྱི་རྙོག་དྲ་ཤོད་མཁན་ཡང་བྱུང་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་གྱི་ཡིག་ཆའི་ནང་བོད་ཅེས་པའི་དབྱིན་ཡིག་གི་ཐ་སྙད Tibet དེ་ད་ཆ་ཤི་ཙང་ཞེས་པར་བསྒྱུར་ཡོད་པ་དང་གནད་དོན་དབྱེ་ཞིབ་པས་འགྱུར་བ་དེ་ནི་ཆབ་སྲིད་རང་ལ་དམིགས་པ་ཞིག་ཡིན་ཞིང་དེ་ཡང་རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་དང་དྲག་གནོན་བྱེད་པ་ཁྲིམས་མཐུན་བཟོ་ཆེད་དུ་རེད་ཅེས་བརྗོད་འདུག་དེ་ཡང་གཟའ་འཁོར་སྔོན་མར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་རྒྱལ་སྤྱིའི་གླེང་སྟེགས་ཤིག་ཏུ་མཉམ་ཞུགས་སྐབས་ཀྱི་གཏམ་བཤད་ནང་རྒྱ་ནག་གཞུང་འབྲེལ་གྱི་ཡིག་ཆའི་ནང་བོད་ཅེས་པའི་དབྱིན་ཡིག་གི་ཐ་སྙད Tibet དེ་ཤི་ཙང་ཞེས་པར་བསྒྱུར་ཡོད་པ་དང་ཉེ་ཆར་རྒྱ་ནག་གཞུང་འབྲེལ་གྱི་ཆེད་མཁས་པ་ཚོས་བོད་ལ་དབྱིན་ཡིག་གི་ཐ་སྙད་བོད་ལྗོངས་དེ་ཤི་ཙང་ཞེས་པར་བསྒྱུར་དགོས་པའི་གླེང་སྟེགས་ཤུགས་ཆེ་བྱས་ཡོད་ཅིང་དེ་ཡང་བོད་ལ་རྒྱལ་སྤྱིའི་ཐོག་ནས་རྒྱུན་རིང་བེད་སྤྱོད་བྱས་པའི་དབྱིན་ཡིག་གི་ཐ་སྙད Tibet། ཞེས་པ་དེ་ནི་བོད་རང་སྐྱོང་ལྗོངས་ཙམ་དུ་མ་ཟད་གཞན་མཚོ་སྔོན་དང་ཟི་ཁྲོན། ཀན་སུའུ། ཡུན་ནན་བཅས་སུ་བཅད་བགོས་བྱས་པའི་བོད་ཀྱི་ས་ཁུལ་གཞན་ཁག་ཀྱང་ཤུགས་སུ་གོ་གི་ཡོད་པས་དེ་ནི་རྒྱ་ནག་གི་ལྟ་ཕྱོགས་ལ་བོད་ཆེན་པོ་ཞེས་པ་དེ་གཅིག་མཐུན་ཆགས་ཀྱི་ཡོད་པས་ཡིན་པ་རེད། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་དབྱིན་ཡིག་གསར་འགྱུར་ཐོག་སྤེལ་བའི་གནས་ཚུལ་ལྟར་ན་ཕྱི་ཚེས་བཅུ་ཉིན་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་སྤྱི་སྟེགས་སོགས་སུ Tibet ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་ཚེ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་ཀྱི་ས་ཁམས་ཁྱབ་ཁོངས་སོགས་ལ་ངོས་འཛིན་བྱེད་རྒྱུར་གོ་ནོར་ཐེབས་ཀྱི་ཡོད་པས་བོད་ལ་དབྱིན་ཡིག་གི་ཐ་སྙད་ཤི་ཙང་ལ་བསྒྱུར་བ་དེས་རྒྱ་ནག་གིས་བོད་ཀྱི་གནད་དོན་ཐད་སྐད་ཆ་ཤོད་དབང་ལ་ཕན་ཐོགས་ཡོད་ལུགས་ཀྱང་བཀོད་འདུག་ཡང་དེའི་གོང་རྒྱ་ནག་གིས་མཉམ་འབྲེལ་རྒྱལ་ཚོགས་ནང་གི་རང་གི་མཐུན་ཕྱོགས་རྒྱལ་ཁབ་ཁག་ཅིག་གི་སྐུ་ཚབ་བོད་ནང་མགྲོན་འབོད་བྱས་པའི་སྐབས་སུ་ཡང་བོད་ལ Tibet ཞེས་པའི་ཚབ་ཏུ་རྒྱ་ནག་གཞུང་གིས་བཀོལ་སྤྱོད་བྱེད་པའི་ཐ་སྙད་བོད་ལྗོངས་ཏེ Xizang ཞེས་པ་དེ་བཀོད་པ་དེར RT ཨུ་རུ་སུའི་གསར་འགྱུར་ཁང་གིས་གནས་ཚུལ་སྤེལ་འདུག་འོན་ཀྱང་དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱལ་སྤྱིའི་ཐོག་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་ལ་ཞིབ་འཇུག་བྱེད་མཁན་དག་གིས Tibet ཞེས་པ་དེ་ནི་བོད་ཁུལ་ཡོངས་ལ་གོ་གི་ཡོད་པ་ཤེས་ཀྱི་ཡོད། ད་རེས་རྒྱ་ནག་གིས་དེ་ལྟར་འགྱུར་བ་བཏང་དོན་ནི་ཆབ་སྲིད་རང་ལ་དམིགས་པ་ཞིག་ཡིན་ཞིང་རྒྱ་ནག་གིས་གང་བྱེད་མིན་ལ་མ་ལྟོས་པར་གཙོ་བོ་རྒྱལ་སྤྱིའི་རྒྱལ་ཁབ་ཁག་གིས་རྒྱ་ནག་གི་གནོན་ཤུགས་རྗེས་སུ་འགྲོ་མིན་དེ་གནད་འགག་ཆགས་ཀྱི་ཡོད་ཅེས་བརྗོད་འདུག་རྒྱ་ནག་གིས་མཐུན་ཕྱོགས་རྒྱལ་ཁབ་ཁག་གི་གསར་འགོད་པ་མི་སྣ་བོད་ནང་ཁྲིད་ནས་འཛམ་གླིང་ལ་དངོས་ཡོད་ཀྱི་བོད་ངོ་སྤྲོད་བྱེད་ཟེར་བའི་རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་འུར་སྒྲོག་བྱེད་བཞིན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། འགྲོ་བ་མིའི་ཐོབ་ཐང་ཁྲིམས་རྩོད་པ་ཞིག་གི་གནད་དོན་དང་འབྲེལ་བའི་ཐོག་ནས་ཨ་མི་རི་ཀའི་ངོས་ནས་རྒྱ་ནག་གི་ཁྲིམས་ལུགས་ཀྱི་འགྲོ་སྟངས་ལ་ཐེ་བྱུས་བྱེད་རྒྱུ་མིན་ལུགས་རྒྱ་ནག་གིས་ཨ་རིར་ཁ་རྡུང་བཏང་འདུག། ཁ་སང་གཟའ་ཕུར་བུའི་ཉིན་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝེན་པིན་གྱིས་འཆར་ཅན་གྱི་གསར་འགོད་ལྷན་ཚོགས་ཐོག། ཉེ་ཆར་ལའོ་སི་རྒྱལ་ཁབ་ནས་ཡུལ་གཉིས་ཀྱི་ཆོད་གན་གཞིར་བཟུང་རྒྱ་རིགས་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པའི་ཁྲིམས་རྩོད་པ་ལུའུ་སི་ཝེ་ཞེས་པ་ཟླ་བ་གཉིས་ལྷག་ཙམ་རིང་བཀག་ཉར་བྱས་པའི་རྗེས་རྒྱ་ནག་ལ་རྩིས་སྤྲོད་བྱས་ཡོད་པའི་གནད་དོན་ཐད་ཨ་མི་རི་ཀས་ཉེ་ཆར། རྒྱ་ནག་ལ་ཕྱིར་སློག་བཏང་བའི་ཁྲིམས་རྩོད་པ་དེ་བཞིན་གར་ཡོད་གནས་ཚུལ་གསལ་བོ་དགོས་ལུགས་གསུངས་པ་དེར་རྒྱ་ནག་གིས་མི་འདོད་པའི་རྣམ་འགྱུར་དང་བཅས་ཨ་རིའི་ངོས་ནས་རྒྱ་ནག་གི་ཁྲིམས་ཀྱི་ལམ་ལུགས་ཐོག་ཐེ་ཇུས་བྱེད་རྒྱུ་ཡོད་མ་རེད་ང་ཚོའི་རྒྱལ་ཁབ་ཀྱི་ངོས་ནས་ཁྲིམས་ལུགས་ཀྱི་འགྲོ་སྟངས་གཞིར་བཟུང་གང་ཟག་སུ་ཡིན་ནའང་དེར་གོ་སྐབས་དང་ཐོབ་ཐང་འདྲ་མཉམ་སྤྲད་པའི་ཐོག་ནས་ཁྲིམས་ཐག་གཅོད་ཀྱི་རེད་ཅེས་གཏམ་བཤད་སྤེལ་འདུག་རྩ་བའི་གོང་དུ་ཞུས་པའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པ། སི་ཝེ་ཞེས་པ་དེ་བཞིན་ལོ་འདིའི་ཕྱི་ཟླ་བདུན་པའི་ནང་ལའོ་སི་བརྒྱུད་ཨ་མེ་རི་ཀའི་ནང་ཁོང་རང་ཉིད་ཀྱི་བཟའ་ཟླ་དང་བུ་མོ་གཉིས་སར་བསྐྱོད་རྩིས་བྱེད་པའི་སྐབས། ཚེས་ཉེར་བརྒྱད་ཉིན་ལའོ་སི་རྒྱལ་ཁབ་ཀྱི་བདེ་འཇགས་མི་སྣས་ཁོང་འཛིན་བཟུང་དོ་དམ་བྱས་པ་ཞིག་ཡིན་འདུག་ཁོང་འཛིན་བཟུང་དོ་དམ་བྱེད་པའི་སྐབས་ཡིག་ཆ་རྫུན་བཟོ་བྱས་པའི་ཉེས་མིང་འོག་དོ་དམ་བྱས་པ་ཞིག་རེད་འདུག་ཡང་ཨ་མེ་རི་ཀའི་ནང་རྟེན་གཞི་བྱས་པའི China Aid ཞེས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་འཛུགས་མཁན་སྐུ་ཞབས Bob Fu ཡིས་གསུངས་པ་ལྟར་ན། རྒྱ་ནག་གཞུང་ནས་ཁོང་དོ་དམ་བྱེད་ཡུལ་དུ་ཁོང་གི་ཁྲིམས་རྩོད་པ་ཚོས་སྨན་སྐྱེལ་རྒྱུར་ཡང་བཀག་སྡོམ་བྱས་ཡོད་ལུགས་འགྲེལ་བརྗོད་གནང་འདུག་ད་ག་ནང་བཞིན་ཁོང་དོ་དམ་བྱེད་ཡུལ་ཁང་དུ Reuters གསར་འགོད་པས་དྲི་རྩད་བྱེད་རྩིས་བྱས་ཀྱང་བརྡ་ལན་གང་ཡང་མ་བྱུང་ལ། ཁོང་གི་བཟའ་ཟླར་ཁ་པར་བཏང་བའི་སྐབས་བཀའ་འདྲི་ཞུ་ཐུབ་མ་སོང་ཞེས་ཀྱང་བཀོད་འདུག་ད་རེས་ཁྲིམས་རྩོད་པ་ལུའུ་དོ་དམ་བྱེད་དགོས་པའི་རྒྱུ་མཚན་གཅིག་ནི་ཁོང་གིས་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཧོང་ཀོང་གི་དོན་གཉེར་བ་ཁ་ཤས་གྲུ་གཟིངས་བརྒྱུད་ཐའེ་ཝན་ལ་བྲོས་བྱོལ་བྱེད་རྩིས་བྱེད་པའི་སྐབས་གནད་དོན་ཐོག་ཁྲིམས་རྩོད་བྱས་པའི་རྐྱེན་གྱིས་ཡིན་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་འདུག། ཐེ་ཝན་གྱི་རྒྱལ་སྲུང་བློན་ཆེན་གྱིས་རྒྱ་ནག་གིས་ཐེ་ཝན་མཐའ་འཁོར་དུ་འཕུར་སྐྱོད་བྱེད་པའི་དམག་འཐབ་གནམ་གྲུའི་གྲངས་འབོར་མང་དུ་གཏོང་བ་དང། གླིང་ཕྲན་འདིའི་ཉེ་འདབས་སུ་མགྱོགས་མྱུར་མེ་ཤུགས་འཕུར་མདའ་བཀོད་སྒྲིག་བྱེད་པར་བརྟེན་ནས་དམག་དོན་འཇིགས་སྐུལ་བྱེད་ཤུགས་ཆེ་རུ་གཏོང་བར་སྐྱོན་འཛུགས་བྱས་ཡོད་འདུག། རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་མངའ་ཁོངས་ཀྱི་ཆ་ཤས་ཤིག་ཏུ་བརྩིས་པ་མ་ཟད། ཐོག་མཐའ་བར་གསུམ་དུ་དམག་དོན་དངོས་སྦྱོང་ལ་བརྟེན་ནས་ས་ཁུལ་དེའི་ནང་དམག་སྦྱོང་བྱེད་སྒོ་མང་དུ་གཏོང་བར་འཇིགས་སྣང་སྐུལ་བ་དང་གནོན་ཤུགས་ཇེ་ཆེར་གཏོང་བཞིན་ཡོད་འདུག་དེ་ཡང་ཕྱི་ཚེས་བཅུ་གཉིས་ཏེ་རེས་གཟའ་ཕུར་བུའི་ཉིན་ཐའེ་ཝན་གྱི་རྒྱལ་སྲུང་བློན་ཆེན་ཁྲུའུ་གོ་ཁྲང་གིས་ཐའེ་ཝན་གྲོས་ཚོགས་ཀྱི་རྒྱལ་སྲུང་དང

ཐའེ་ཝན་གྱི་རྒྱལ་སྲུང་བློན་ཆེན་གྱིས་དམག་འཁྲུག་མི་ཡོང་བའི་རེ་བ་བཅངས་པ་དང་དམིགས་བསལ་ལས་དོན་ཚོགས་ཆུང་ཞིག་བཙུགས་ནས་ཉེ་ཆར་ཨི་ཟི་རལ་དང་ཧུ་མཱ་སི་བར་གྱི་དམག་འཁྲུག་སོགས་ཀྱི་འཁྲུག་རྩོད་ལ་དབྱེ་ཞིབ་བྱེད་དགོས་པའི་སྐོར་བརྗོད་འདུག་ཐའེ་ཝན་གྱིས་ཐོག་མཐའ་བར་གསུམ་དུ་འགོག་སྲུང་བྱེད་ནུས་ཆེ་རུ་གཏོང་བ་མ་ཟད་ཨ་རི་ཚུད་པའི་མནའ་མཐུན་རྒྱལ་ཁབ་གཞན་ཁག་གི་རྒྱབ་སྐྱོར་ཡང་འཚོལ་བཞིན་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་བོད་མི་སུམ་བརྒྱ་ལྷག་ཙམ་ནས་དཔྱ་ཁྲལ་ལག་དེབ་གསར་བཟོ་ཞུས་འདུག་འདིའི་སྐོར་ཇོ་ལེབ་ཆོས་འཕེལ་ལགས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་བོད་མི་གྲངས་སུམ་བརྒྱ་ལྷག་གིས་དྭང་བླངས་བོད་མིའི་དཔྱ་ཁྲལ་ལག་དེབ་གསར་བཟོའི་སྙན་ཞུ་འབུལ་མཁན་ཚོར། དངོས་སུ་དཔྱ་ཁྲལ་ལག་དེབ་བཟོ་འགོ་ཚུགས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་འབུལ། དེའང་ཨ་མི་རི་ཀའི་ནང་གི་བོད་མི་མང་ཤོས་གནས་སྡོད་བྱེད་ཡུལ། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་གཙོ་བོར་གྱུར་པའི། བོད་མི་གནས་སྡོད་བྱེད་རིགས་ཁག་ཏུ། དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་ལས་བྱེད་གསུམ། ས་གནས་ཁག་ཏུ་དངོས་སུ་ཆེད་ཕེབས་ཀྱི་སྒོ་ནས། དང་བླངས་དཔྱ་ཁྲལ་ལག་དེབ་གསར་བཟོ་དགོས་མཁན་ཚོ་ལ་དངོས་སུ་ཐུག་པའི་སྒོ་ནས་གསར་བཟོ་གནང་འགོ་བཙུགས་ཡོད་པ་རེད། དེའང་ཕྱི་ཟླ་བཅུ་པའི་ཚེས་བཅུ་ནས་བཅུ་བཞི་བར་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། ས་གནས་ཀྱི་དཔྱ་ཁྲལ་ལག་དེབ་འགན་འཛིན་དང་ཕྱག་རོགས་རྣམ་གཉིས་དང། དེ་བཞིན་ཆེད་དུ་དམིགས་ནས་ས་གནས་སུ་ཕེབས་པའི་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་ལས་བྱེད་གསུམ་གྱིས། ནིའུ་ཡོག་ས་གནས་ཀྱི་བོད་མི་གྲངས་སུམ་བརྒྱ་ལྷག་གི་དཔྱ་ཁྲལ་ལག་དེབ་གསར་བཟོ་གནང་འདུན་ཡོད་མཁན་ཚོའི་སྙན་ཞུ་ཕུལ་དོན་བཞིན། དོ་བདག་སོ་སོ་ལ་དངོས་སུ་ཐུག་པའི་སྒོ་ནས་དཔྱ་ཁྲལ་ལག་དེབ་གསར་བཟོ་བྱེད་འགོ་ཚུགས་ཡོད་པ་རེད་འདུག། ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ས་གནས་དཔྱ་ཁྲལ་ལག་དེབ་ཀྱི་འགན་འཛིན། སྐལ་བཟང་ཡོན་ཏན་ལགས་ཀྱིས། འདས་པའི་བོད་མིའི་སྒྲིག་འཛུགས་ཀྱི་དཔྱ་ཁྲལ་ལག་དེབ་གསར་བཟོའི་སྐོར་ལ། བཀའ་ཁྱབ་གནང་དོན་བཞིན་ས་གནས་འདི་ནས་ད་བར་བོད་མི་གྲངས་སུམ་བརྒྱ་ལྷག་གིས་བོད་མིའི་དྭང་བླངས་དཔྱ་ཁྲལ་ལག་དེབ་གསར་བཟོ་གནང་འདུན་གྱི་སྙན་ཞུ་ཕུལ་ཡོད་པ་དང། དེ་དག་མང་ཆེ་ཤོས་བོད་མི་རྒན་པ་བོད་ནས་ཐད་ཀར་ཨ་མི་རི་ཀ་ལ་ཕེབས་མཁན་དང། དེ་བཞིན་རང་གི་བུ་ཕྲུག་ལ་དཔྱ་ཁྲལ་ལག་དེབ་གསར་བཟོ་གནང་མཁན་སོགས་ཡོད་པ་རེད་འདུག།

ཁོང་གི་ལག་དེབ་གསར་བཟོའི་སྙན་ཞུ་ཕུལ་ནས་གསར་བཟོ་བྱེད་འདོད་ཡོད་ཅེས་འགྲེལ་བརྗོད་གནང་སོང། དེ་བཞིན་བོད་ཕྲུག་ལོ་ན་དྲུག་ཡན་ལ། དཔྱ་ཁྲལ་ལག་དེབ་གསར་བཟོ་བྱེད་མཁན་གྱི་ཕ་མ་མི་ཉུང་བ་ཞིག་ཕེབས་ཀྱི་འདུག་ཅེས་དཔྱ་ཁྲལ་ལག་དེབ་ཀྱི་ལས་བྱེད་ཀྱིས་འགྲེལ་བརྗོད་གནང་སོང། ད་ཕ་མ་ཚོས་ག་རེ་གསུང་གི་འདུག་ཟེར་ན་ད་དཔྱ་ཁྲལ་ལག་དེབ་དེ་ང་ཚོ་བོད་མི་ཡིན་པའི་ངོས་འཛིན་གཅིག་ཡིན། ཡིན་དུས་ཨ་ནི་འདི་གལ་ཆེན་པོ་རེད་གསུང་གི་འདུག་ར་མང་ཆེ་དེ་འདྲས་བྱས་ཨ་ནི་སྤྱི་བཏང་དེ་ས་གནས་འདི་ལ་ཡང་དེ་འདྲ་ཉི་མའི་སློབ་གྲྭ་ཅིག་ཡོད་རེད་སློབ་གྲྭ་ཨང་དེ་གི་ཆེད་དུ་ཁོང་ཚོ་སློབ་གྲྭའི་ནང་ལ་ཡར་ཚུད་ཡག་ལ་ཡ་བོད་བོད་པའི་དཔྱ་ཁྲལ་དེ་མེད་པ་ཡིན་ན་ཨ་ནི་འདིའི་ནང་ལ་ཚུད་ཡག་ལ་དཀའ་ལས་ཁག་པོ་འདུག་ཅེས་འདི་འདྲའི་གསུང་མཁན་མང་པོ་འདུག། བོད་མིའི་དང་བླངས་དཔྱ་ཁྲལ་ལག་དེབ་བརྒྱུད་ནས། བོད་མིའི་སྒྲིག་འཛུགས་ལ་རྒྱབ་སྐྱོར་དང། དཔྱ་ཁྲལ་ལག་དེབ་ཡོད་ཚེ་འབྱུང་འགྱུར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང། བྱང་ཨ་རིའི་སྤྱི་འཐུས་སོགས་ལ་སོ་སོའི་ཆ་ཤས་བླངས་ནས་འོས་ཤོག་བླུགས་རྒྱུའི་ཐོབ་ཐང་སོགས་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོར་ཆུན་པེར་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀའི་མངའ་སྡེའི་གཞུང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་དང་ཉི་ཤུ་རྩ་བཞིར་བོད་མིའི་གཞིས་ཆགས་ནང་བོད་ཕྲུག་ཚོའི་ཤེས་ཡོན་དང་སྤྱི་ཚོགས་བདེ་དོན། ཁོར་ཡུག་སྲུང་སྐྱོབ་སོགས་པའི་ལས་དོན་ཆེད་རོགས་དངུལ་ས་ཡ་སུམ་ཅུ་བཀའ་འཁྲོལ་གནང་ཡོད་པའི་སྐོར་དབྱངས་སྒྲོན་ལགས་ཀྱིས་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་སུ་གནད་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། ལྷོ་སྤྱི་འཇིགས་མེད་ལགས་བཀྲ་ཤིས་བདེ་ལེགས། ལགས་ལགས་སོ་བཀྲ་ཤིས་བདེ་ལེགས་ལགས། ལགས་འཇིགས་མེད་ལགས་ང་ད་འདི་ཁ་སང་གསར་འགྱུར་ནང་ལོགས་ལ་ཨ་ནི་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀ་མངའ་སྡེའི་གཞུང་གིས་ལྷོ་ཕྱོགས་ཁུལ་དུ་ཡོད་པའི་བོད་མི་གཞིས་ཆགས་ཆེ་ཁག་ལྔ་ལ་ཨ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་དང་རྩ་བཞིའི་ནང་ལ་ཨ་ནི་རོགས་དངུལ་ས་ཡ་སུམ་ཅུ་ཙམ་ཞིག་གནང་བའི་གནས་ཚུལ་ཞིག་འདུག་དེ་སྔ་ཞིབ་ཕྲ་ཅིག་ངོ་སྤྲོད་ཅིག་གནང་རོགས་གནང་ཞུ་བ་ཡིན། ལགས་ལགས་སོ་ད་ལྟ་དེ་འདི་གསར་འགྱུར་ལས་རིམ་གསན་མཁན་ཚང་མ་ལོགས་ལ་ཡ་ལྷོ་སྤྱི་ལས་ཁུངས་དང་ང་རང་སྒེར་གྱི་ངོས་ནས་འཚམས་འདྲི་བཀྲ་ལེགས་ཞུ་བ་ཡིན། དེ་ནས་ད་ད་ལྟ་ང་ཚོར་ཡ་མངའ་གཞུང་ནས་རོགས་དངུལ་གནང་སྲོལ་བྱུང་བ་འདི་ལོ་རྒྱུས་ནང་གཟིགས་པ་ཡིན་ན་ཉིས་སྟོང་བཅུ་དགུ་ནས་བྱས་ནས་དབུ་འཛུགས་གནང་ཞག་འདི་ཡི་ཉིས་སྟོང་བཅུ་དགུ་དང་ཉི་ཤུའི་ནང་ལ་ཡ་ཨ་ནི་དེ་དུས་ས་ཡ་སུམ་ཅུ་ནས་འགོ་བཙུགས་འདུག་སྟེ། དེ་ནས་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གཅིག་དེ་ནས་རྩ་གཅིག་ནས་རྩ་གཉིས་རྩ་གཉིས་ནས་རྩ་གསུམ་དེ་ལོ་གསུམ་བསྟུད་མར་ཨ་ནི་ས་ཡ་སུམ་ཅུའི་ཚབ་ལ་ཡ་ས་ཡ་ཉི་ཤུ་དེ་འདྲ་བྱས་ནས་གནང་བཞག་འདི་བར་ལ་ཡ་ག་ད་ས་ཡ་བཅུ་ཅིག་མར་ཏོག་ཟག་བཞག་ཡིན་ནའང་ད་དེ་རིང་དེ་སྐབས་འདི་ལ་ཡ་ཨ་ནི་ད་མངའ་གཞུང་གསར་པ་ཅིག་ཕེབས་བྱས་མངའ་གཞུང་གསར་པས་ཀྱི་ད་ག་ད་ལས་དོན་དང་ལས་འགན་མང་པོ་ཅིག་ཡོད་རེད་དེ་ད་ནང་བཞིན་གྱི་ས་གནས་ཀྱི་ཨ་ནི་ཁོ་རང་ཚོ་མངའ་གཞུང་གི། བོད་མི་ཚོས་ཀྱི་དཀའ་ངལ་དང་མཛད་དཀའ་མང་པོ་ཞིག་ཡོད་རེད་དེ། ཁ་སང་སྤྱི་ཟླ་ལྔ་པའི་ནང་ལ་ཡང་མངའ་གཞུང་གསར་བ་དེ་ཏོག་ཙི་ཕེབས་མ་ཐག་ཏུ་གོང་ས་མཆོག་གི་ད་ལྟ་འཚམས་ཞུས་ཀྱི་ཕྱག་ཡིག་དང་དཔལ་ལྡན་སྲིད་སྐྱོང་མཆོག་དང་དེ་ནང་བཞིན་དཔལ་ལྡན་ཚོགས་གཙོས་ཀྱི་འཚམས་ཞུའི་ཕྱག་ཡིག་དེ་གའི་ཏོག་ཙི་ལ་ཡང་སྤྱན་འབུལ་ཞུས་པའི་སྐབས་དེ་ལ་ཡང་ད་ལྟ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི། ཨ་ནི་ད་ལྟ་དཔལ་ལྡན་སྲིད་སྐྱོང་དང་དཔལ་ལྡན་ཚོགས་གཙོ་གཉིས་ཀྱི་ཕྱག་ཡིག་ལྷག་པར་དུ་སྐུ་གོང་ས་མཆོག་གི་ཕྱག་ཡིག་འདི་ཁོ་རང་འདིའི་སྐབས་ལ་ཡང་ཞུ་རྒྱུ་ཅིག་སྐུ་ཐང་ཆད་འདུག་དེ་ཡིན་ནའི་ཁོ་རང་ལྷོད་ལྷོད་བྱས་གཟིགས་བྱས་ཨ་ནི་གཟིགས་པ་ཙམ་དུ་མ་ཡིན་པའི་ཆ་ཚང་ལྗགས་ཀློག་གནང་བྱས་དབུ་ལ་ཡར་དུ་བཞག་གནང་སོང་ཟེར་ནས་དེ་རིང་འདི་ཞུ་ཆོག་གི་ཅིག་ཨ་ནི་དེ་ནས་ཁོ་རང་གི་གསུང་ཡག་ལ་ཡང་ཨ་ནི་བོད་པ་དེ་གའི་དེ་ད་ལྟ་མངའ་སྡེ་ལ་ཡང་དྲུག་ཅུ་ཐམ་པ་ནས་བྱས་ནས་དྲུག་ཅུ་རེ་གཅིག་དེ་བ་ནས་བྱས་ནས་དེ་ཨ་ནི་སྐབས་དེ་དུས་ཀྱི་མངའ་སྡེ་སྤྱི་ཁྱབ་བློན་ཆེན་དང་པོ།

ནི་ས་ཡ་སུམ་ཅུ་ཅིག་གནང་བའི་གནས་ཚུལ་ཅིག་འདུག་ཟེར་ཞུས་པ་ཡིན།
ལོ་ལོ་གསུམ་དེའི་བར་དུ་དེ་ས་ཡ་སུམ་ཅུའི་ཚབ་ལ་ཉི་ཤུ་ཞིག་གནང་བཞག་ཡང་དེ་ག་རེའི་རྐྱེན་ག་རེ་ཞིག་བྱས་ལབ་པ་ན། ད་འདི་རྩ་བའི་ནི་མངའ་གཞུང་སོ་སོའི་གི་སྐུ་དབང་རེད་ཨ་ནི་འདི་ཡིན་དུས་ཀ་ལ་ཨ་ནི་མངའ་གཞུང་སོ་སོའི་གི་ཡང་ཁོ་ཕི་ཀས་ཨ་སོ་སོའི་བང་མཛོད་དང་གནས་སྟངས་མང་པོ་ཅིག་གི་ཐོག་ནས་གཟིགས་དགོས་ཡོད་དུས་ཀ་ལ་ད་ཁོ་རང་ཚོས་ག་རེ་ཐག་ཆོད་པ་དེ་རིགས་གཅིག་ཁོ་རང་ཚོས་བཅད་བཞག་གི་རེད་མ་གཏོགས་ཅིག་ཡང་འདིའི་རྒྱབ་ལྗོངས་ལ་ཡང་འདི་དང་འདི་རེད་ཟེར་ནས་དེ་འདྲའི་ཤོད་ཚུལ་ཏག་ཏག་ཞིག་འགྲིག་གི་ཨ་ཡོད་བསམ།

ཕི་རེ་དཀའ་ངལ་ག་རེ་ཡོད་དགོས་མཁོ་ག་རེ་ཡོད་དེ་གས་དེ་ཟིན་བྱེད་མ་གཏོགས་ཅིག་གིས་ད་ལྟ་དཔལ་ལྡན་སྲིད་སྐྱོང་མཆོག་གིས་བཀའ་གནང་བ་ནང་བཞིན་ཅིག་གི་ང་ཚོ་ལ་ཡང་འདོད་པ་ག་རེ་ཡོད་པ་དང་འདི་མ་རེད་ཟེར་དགོས་མཁོ་ག་རེ་འདི་མེད་ན་མེད་ཐབས་ཀྱི་དཀའ་ངལ་ག་རེ་འཕྲད་ས་རེད་དེ་འབྲེལ་གྱི་གནད་འགག་དེ་གས་དེ་ཨ་ནི་མ་ལྷོ་སྤྱི་ཆེད་མངགས་བཅར་འདི་མཉམ་དུ་རྩིས་པ་བཅར་བྱས་ཨ་ནི་མི་གས་ས་གནས་ས་ཐོག་ལ་དེ་གས་ཨ་ནི་ལྷོ་སྤྱི་ལས་ཁུངས་ནས་ཡང་ཏོག་ཙི་ས་གནས་འགོ་འཛིན་ཨ་ཚང་མ་ལོག་ཏོག་ཙི་ཕེབས་ཡོད་དུས་ག་ལ་ད་འདི་སྐབས་ལ་ཨ་ནི་ང་ཚོ་དེ་ཚང་མས་གོ་བསྡུར་ཅིག་ཞུས་ཡོད་དུས་ག་ལ། ཁོ་གནད་འགག་ནི་མ་སོང་ན། དཔེར་ན་ད་ད་ལྟ་སྡེ་ཚན་ཆེན་པོ་བཅུ་བཞི་ཞིག་ཡོད་རེད་དེ་ནང་ལ་ཡང་འཛིན་སྐྱོང་དང། ད་ད་ནང་བཞིན་རྒས་འཁོགས་ཀྱི་ནི་དཀའ་ངལ་དང་གཞོན་སྐྱེས་ཀྱི་ཅིག་གི་འཕྲོད་བསྟེན་དང་རྩེད་རིགས་དང་ཆོས་དང་རིག་གཞུང་དང་ཤེས་ཡོན་དང། ད་ནང་བཞིན་གྱི་ཅིག་ཁོར་ཡུག་སྲུང་སྐྱོབ་དང། ཨ་ནི་ལམ་ཁ་དང་ཆུ་དང་ནི་གློག་དང་དེ་འདྲའི་མང་པོ་ཅིག་གི་ད་དེ་ནང་ལ་ཡང་གནད་དོན་འདི་གའི་དེ་སེལ་གྱི་ཡོད་དུས་ག་ལ། ཨ་ན་ང་ཚོར་ཀརྨ་གསོལ་རས་གནང་བཞག་བ་འདི་བཀའ་འཁྲོལ་གནང་བཞག་བ་འདི་ལ་ཡ་རྩ་ཆེན་པོ་གཅིག་རྩིས་བྱས་ནས་དོན་དངོས་སུ་ཨ་ནེ་ཕི་ཁའི་སྙོབ་ཐུབ་ཡག་དང་དཀའ་ངལ་སེལ་ཐུབ་ཡག་དང་ལས་དོན་སྒྲུབ་ཐུབ་ཡག་གི་ཐོག་ལ་ཡ། ཨ་ནེ་ད་ལྟ་སྟབས་ས་ཡ་སུམ་ཅུ་ཐམ་པ་ཏོག་ཙི་བཀའ་འཁྲོལ་གནང་བར་སོང་དུས་ས་ཡ་སུམ་ཅུ་ཐམ་པ་ལྷོ་ཕྱོགས་ཁུལ་གྱི་གཞིས་ཆགས་ལྔ་ལ་ཏོག་ཙི།

ཨ་བདུན་ཅུ་དོན་གསུམ་གྱི་བར་ལ་ཡང་གཞིས་ཆགས་ལྔ་ཀ་རིམ་པས་ཏོག་ཙི་ཕྱག་བཏབ་པ་ཡོད་ཙང་ཨ་འདི་ལ་མི་འབོར་གི་ཆ་ནས་སྟོང་ཕྲག་སུམ་ཅུ་གང་དག་སོ་དྲུག་སོ་བདུན་ཞིག་གཏན་གནས་ཀྱི་ཡོད་དུས་ག་ལ་ཨ་ད་ལྟ་གྲྭ་ཚང་ཁག་དང་དེ་བ་ལ་ཡང་ལྟ་ན་ཆོས་དང་རིག་གཞུང་གི་ཐོག་ལ་ཡང་ཁོང་ཚོས་མཐུན་འགྱུར་གནང་བསྡད་པ་དེ་གས་དེ་ཨ་འདིར་ལ་ཡང་ད་གང་ལྟར་བོད་པ་གཅིག་པུ་མ་རེད་ཧི་མ་ལ་ཡའི་རིགས་རྒྱུད་དང་དེ་ག་ནང་བཞིན་ཕྱི་རྒྱལ་དང་དེ་བ་མང་པོ་གཅིག་འདིར་ལ་སློབ་གཉེར་གནང་གི་ཡོད་དུས་ག་ལ་དེ་གས་ཚང་མ་ལོ་ལ་ཡང་ཀར་ན་ཊ་ཀ་མངའ་གཞུང་ནས་ཅིག་གི་བོད་པའི་གི་ཆོས་དང་རིག་གཞུང་དང་སྤྱི་ཚོགས་གང་དག་སྲུང་སྐྱོབ་དང་སྤྱི་ཚོགས་འཕེལ་རྒྱས་ལ་ཡར་ཉམས་གསོ་གནང་ཡས་ཀྱི་ཆེད་དུ་ཨ་ནི་ད་ལྟའི་རོགས་དངུལ་འདི་གནང་བཞག་པ་གཅིག་མ་གཏོགས་ཆེ་གེ་དེའི་དབུས་ཀྱི་ཨ་ནི་ཡི་གེ་དཔལ་འབྱོར་དང་ཡི་གེ་དང་སྡེ་ཚན་གཞན་པ་དེ་གས་ལ་ཡར་ཨ་ནི་བེད་སྤྱོད་གཏང་ཡས་ཀྱི་དམིགས་ཡུལ་བཅང་བྱས་ནས་འདུག་བྱས་ནས་གནང་བ་དེ་འདྲ་མ་རེད་ཟེར་ཞུ་ཡིན། ལགས་ལགས་སོ་ཐུགས་རྗེ་ཆེ་ཨ་ནི་དེ་ནང་བཞིན་ད་ཕྱག་དངུལ་དེ་ཚོ་ཡང་གཅིག་ཁྲལ་བྱེད་ཆེད་སྒྲོག་རུ་བ་ལོ་དེ་ཚོ་ཡང་ང་རང་ཚོའི་མངའ་སྡེའི་ཁྲིམས་ལུགས་གཞིར་བཟུང་གི་ད་ག་རང་གནང་གི་ཡོད་ན་ག་འདྲ་ཡིན། ང་ཚོར་ཡང་ད་ལྟ་དེ་མངའ་གཞུང་གི་ཨ་ནི་མར་གནང་བཞག་པ་འདི་ཨ་ནི་ང་ཚོ་ལ Grant བྱས་ནས་གནང་བཞག་གི་ཡོད་དུས་ག་ལ་དེ་ནས་ཨ་ནི་ཁྲལ་དང་དེ་འདྲའི་གི་གཅོག་ཆ་དེ་རིགས་གང་ཡང་ཡོད་མ་རེད་ཞུ་ཡིན། ལགས་ལགས་སོ་ཐུགས་རྗེ་ཆེ། དེ་ནས་ད་འགྲོ་སོང་བཏང་པའི་སྐབས་དེ་ལ་ཡ་དཔེར་ན་ང་ཚོ་བྷི་གྷལ་ལ་ཡ་ཨ་ནི་ཆེ་གེ་ཆུ་མཛོད་ཅིག་བཟོས་པ་ཡིན་ན་ཨ་ནི་ཆུ་མཛོད་དེ་ཨ་ནི་བྷི་གྷལ་ས་གནས་ཀྱི་ད་གན་སུར་འཁེལ་གྱི་ཡོད་ན་རེད་གང་ལྟར Contractor དང་དེ་ག་ནས་གཞན་གྱི་དེ་ནང་ལ་ཡ་ཁོའི་ཆེ་གེ་ཅ་ལག་དེ་གས་ག་རེ་ག་རེ་ཉོ་གི་ཡོད་ན་རེད་དེ་གས་དེ་ལ་ཡ། State གི GST ཡིན་ན་རེད Central གི GST ཡིན་ན་རེད་དེ་ཁྲལ་དེ་གས་དེ་བབ་ཀྱི་རེད་པ། ནི་རེད། དེ་མ་གཏོགས་ཆེ་གེ་མངའ་གཞུང་གིས་དེ་ལ་མར་ཁྲལ་གི་འདུག་བྱ་ཡ་དེ་རིགས་དེ་ནང་ལ་གང་ཡང་ཡོད་མ་རེད་ཁོང་ཚོས་ཆ་བགོས་ག་རེ་གནང་བ་དེ་ཤ་བགོས་ཤ་སྟག་རང་འདུག་བྱས་ནས་ང་ཚོས་འདུག་བྱས་ནས་བེད་སྤྱོད་བཏང་ཡ་གི་ཆ་ཚང་ཅིག་ཁོང་ཚོས་ང་ཚོ་ལ་གོ་སྐབས་དང་བཟོས་རེད་འདུག་བྱས་ནས་བཀའ་འཁྲོལ་གནང་གི་ཡོད་རེད་ཞུ་བ་ཡིན།

ཆུ་མེད་ནགས་གཅིག་གི་ཨེ་ཀར་དེ་ག་ཞིག་གི་ས་ཆ་རྒྱ་ཁྱོན་ཡོད་པ་བྱས། དེ་ནས་བདུན་ཅུ་དོན་གཅིག་ལོར་ལ་ཡར་ང་ཚོ་ཧུན་སུར་རབ་རྒྱས་གླིང་གཞིས་ཆགས་འདི་བདུན་ཅུ་དོན་གཅིག་ལོར་ལ་ཡར་ཕྱག་བཏབ་བྱས་ནས་ད་ནི་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལ་ཡར་ལོ་ལྔ་བཅུ་ཡི་སྲུང་བརྩི་ཞུ་ཡས་ཀྱི་འདུག་ཟེར་ལས་རིམ་བསྒྲིགས་པ་རེད་དེ་ཡིན་ནའང་ད་འདི་སྐབས་ལ་ཏོག་དབྱིབས་ཀྱི་གནས་སྟངས་ཅིག་བྱུང་བྱས་ནས་ད་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ལ། ལོ་ལྔ་བཅུ་འཁོར་བའི་གི་དུས་ཆེན་སྲུང་བརྩི་འདུག་ཞུས་གནང་བ་རེད། དེ་ལ་ཡིན་ན་ཨེ་ཀར་ཉིས་སྟོང་ཉིས་བརྒྱ་ས་ཆ་རྒྱ་ཁྱོན་གཅིག་བྱས་དེ་ནས་ཨ་ནི་ང་ཚོ་ད་ལྟ་ཨ་ནི་ད་ཐ་མ་འདི་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོ་ལ་ཡར་ཀོ་ལེ་ཀལ་ད་ལྟ་དོན་ལྡན་གླིང་གཞིས་ཆགས་ཟེར་བྱས་ནས་ཨ་ནི་ཨེ་ཀར་སུམ་སྟོང་གཅིག་བརྒྱ་ཉི་ཤུ་རྩ་གཅིག་ཡོད་པའི་གི་ད་ལྟ་ས་བབ་ཅིག་རེད་བྱས་ཙང་ཨ་ནི་འདི་གས་འདི་ད་གང་ལྟར་རིམ་པས་བྱས་ནས་ཀར་ན་ཊ་ཀ་གི་མངའ་གཞུང་འདིའི་ནང་ལ་ཡར་ད་གང་ལྟར་རྫོང་གསུམ་གྱི་ཁྱབ་ཁོངས་ལ་ཡར་གཞིས་ཆགས་ལྔ་དེ་གས་དེ་རིམ་པས་རིམ་པས་བྱུང་འདུག་ཟེར་བྱུང་རེད་ཟེར་ཞུ་ཡ་ཡིན། ལགས་ལགས་སོ་སྐུ་ངོ་དེ་ནས་ད་ཐང་ད་ཐ་མ་དེ་བཀའ་འདྲི་ཞུ་ཡ་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཆེ་ཁག་ལྔའི་ནང་ལོགས་ནས་སྐུ་ངལ་ཆེ་ཤོས་ཅིག་ཡོད་རེད་པ་ད་གཞིས་ཆགས་ཁག་ཁག་ད་སྐུ་ངལ་དུ་སུ་སུ་སུ་ལོག་ག་ཡོད་རེད་དེ་ཡིན་ནའང་ང་རང་ཚོ་ལྷོ་སྤྱི་ཡིན་པའི་ངོས་ནས་ད་ད་གཞིས་ཆགས་ཁག་ནང་ཡོད་པའི་བོད་མི་ཚོ་ལ་སྐུ་ངལ་ཆེ་ཤོས་རེད་དེ་ག་རེ་ཡོད་ན། ད་ང་ཚོས་གཞིས་ཆགས་འདི་ཡི་འདི་ད་ག་ཚོད་དེ་མིའི་ལུང་པ་ལ་ཡར་གནས་ཚང་ཞུས་ནས་འགྲིག་གི་ཡོད་དུས་ག་ལ་ད་ང་ཚོ་དཀའ་ངལ་ཆེ་ཤོས་འདི་ད་ད་ལྟའི་ཆར་ལ་ཡར་ད་ན་ས་ཆ་འདི་ཀོ་ལ་རེད་ས་ཐོ་ལག་འཛིན་ཟེར་ཏེ་ཨ་ནི་ས་ཐོ་ལག་འཛིན་འདི་ཨ་ནི་ཞིང་ས་དང་ཁང་ས་གཉིས་དང་འབྲེལ་བ་ཆགས་བསྡད་ཡོད་པ། བྱས་དུས་ག་ལ་ད་ཞིང་ས་འདི་ནི་དེ་སྲིད་ང་ཚོའི།

དེ་ནས་མ་འགྲེལ་བཤད་གཅིག་དང་ཨ་ནི་ཡང་འགྲེལ་བརྗོད་གཅིག་ཡོད་རེད་ད་ནང་བཞིན་རྒྱ་གར་དབུས་གཞུང་གི་དེ་ནས་མ་ཡང་ང་ཚོ་ཉིས་སྟོང་བཅུ་བཞི་གི་ཨ་ནི་བོད་མི་ལ་ཡ་མཐུན་རྐྱེན་སྦྱོར་སྤྲོད་ཀྱི་སྲིད་ཇུས་ཀྱི་ཡང་དེ་ནས་མ་ཨ་ནི་ཡང་ཕ་གིའི་ལམ་སྟོན་གཅིག་ཡོད་རེད་བྱེད་དུས་ཀ་ལ་ལམ་སྟོན་ཚང་མ་ལ་མཐུན་པ་དང་ལམ་སྟོན་ཚང་མ་ལ་དེའི་གི་ནང་འགལ་མ་ཡིན་པ་གཅིག་ནི་ཡང་འགྲོ་དགོས་ཡས་དེའི་གནད་འགག་ཆགས་ཀྱི་ཡོད་དུས་ཀ་ལ་ཨ་ནི་ད་དེའི་གི་ད་ང་ཚོ་དེ་ད་ལྟ་གཅིག་གི་ཨ་རིགས་གཅིག་ད་ལྟ་དེ་མངའ་གཞུང་གི་ཁུ་གནས་བབ་ཀྱི་ཐོག་ནས་ཡང་ང་ཚོ་སེལ་ཐུབ་ཡ་དང་ཨ་རིགས་གཅིག། ཡང་ད་ལྟ་དབུས་ཀྱི་ཐོག་ནས་སེལ་ཐུབ་ཡ་དང་དེ་འདྲ་ཡོད་དུས་ཀ་ལ་དེ་ནས་ད་རྒྱ་གར་ནང་ལ་ཡ་ད་དཀའ་ངལ་གཅིག་རྒྱ་གར་ཡུལ་མི་ཁོ་རང་ཚོའི་མངའ་གཞུང་སོ་སོ་ལ་ཡ་དཀའ་ངལ་མང་པོ་ཞིག་ཡོད་དུས་ཀ་ལ་ད་ང་ཚོ་གོ་ཡ་འདི་རེད་བ་འདི་ཡིན་དུས་ཀ་ལ་ད་ང་ཚོའི་ངོས་ནས་ནས་ད་འཛིན་སྐྱོང་གི་ཐོག་ནས་དཀའ་ངལ་འདིའི་རིགས་ལ་ཡ་ག་ཚོད་ཐུབ་ཐུབ་ཅིག་གིས་ང་ཚོ་ཅིག་འདི་ནས་ཤུགས་རྒྱག་ཡ་དང་ང་ཚོ་འབད་བརྩོན་ཞུ་ཡ་འདིའི་ཐོག་ལ་ཡ།

ཨེ་ཤེ་ཡ་རང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། ཨ་མེ་རི་ཀའི་ཨོར་གྷོན་མངའ་སྡེའི་ཕོརཊ་ལེན་རྒྱལ་སའི་ནང་གནས་སྡོད་བོད་པའི་ཁབ་གཙགས་རི་མོ་བ་ཆེས་ཐོག་མའི་གྲས་སུ་ཡིན་པ་རྟ་མགྲིན་ཚེ་བརྟན་ལགས་ཀྱིས་སྒྱུ་རྩལ་གྱི་ནུས་རྩལ་འདི་ཕ་ཤུལ་རྒྱུན་འཛིན་ཡིན་པ་ཁོང་གིས་ངོས་འཛིན་གནང་གི་འདུག་དེ་དང་འབྲེལ་ད་བར་ཁོང་གིས་ལོ་ངོ་ཉི་ཤུ་ཙམ་རིང་ཁབ་གཙགས་རི་མོ་བའི་སྒྱུ་རྩལ་གྱི་ཆེད་ལས་པའི་ཉམས་མྱོང་སོགས་ཀྱི་སྐོར་བསྟན་འཛིན་དཔའ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། བཀྲ་ཤིས་བདེ་ལེགས་རྟ་མགྲིན་ལགས། བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས། ཨ་ཨ་ཐོག་མར་དེ་ལ་དེ་ཞུས་ཡིན་ན་ད་ཁྱེད་རང་གི་ཁབ་གཙགས་རི་མོའི་གི་སྒྱུ་རྩལ་ལ་ནི་དེ་ད་དབྱིངས་ག་དུས་ཀྱི་སླེབས་ཡོད་བ་དང་ནི་ད་ལྟ་བར་དུ་ད་དེ་ཁབ་གཙགས་རི་མོའི་གི་ཆེད་ལས་པ་དེའི་ནང་ལོགས་ལ་ཁྱེད་རང་གི་དེ་དམིགས་བསལ་གི་ཆེད་ལས་དེ་ཁྱེད་རང་གི་རྨི་ལམ་ལྟ་བུའི་གི་ཆེད་ལས་འདྲ་བོ་ཅིག་ཆགས་བསྡད་ཡོད་ནམ་ལགས། ལགས་སོ་ལགས་སོ་ད་དེ་ནི། ཁབ་གཙགས་རི་མོ། དང་པོ་འདི་ད་སོ་སོ་འདི་ནང་ལ་ཨིན་དོ་ནད་འདི་ཞུ་ག་དེ་དེ་ཁར་ད་ད་ཅི་ཧོབ་ཀ་ལ་དེ་འདྲའི་ཆ་བྱེད་ཆོད་དེ་འདྲའི་ཅིག་མ་རེད་ད་ག་རེ་དཔེ་ཆ་བཞག་ན། ང་རང་ཆུང་དུས་ཀ་ལ་ནི་རི་མོ་བྲི་ཡ་འདྲ་བོ་ད་ང་ཆུང་ཆུང་ཆུང་དུས་ཀ་ལ་ནི་ཕ་མ་མེད་བྱས་དེ་འདྲ་བྱེད་ནས་དེ་དུས་དེ་འདྲའི་བྱེད་དུས་ནི་སློབ་གྲྭ་འགྲོ་ཡོད་མ་རེད་སློབ་གྲྭ་འགྲོ་མེད་དུས་ནི་རི་སྒང་ལ་དེ་དུས་ནི་མི་སེར་བྱེད་སུ་ཡོད་མ་རེད་ནི་ཅིག་ཤིང་གི་སྒང་ལ་ཅིག་བཟོ་ཡ་འདྲ་བོ་དང་རྡོའི་སྒང་ལ་ཅིག་བྲི་ཡ་འདྲ་བོ་ད། འོ་འདི་དེ་དང་རི་མོ་འདྲ་བོ་གཅིག་བྲིས་དེ་ག་ཡིན་རྒྱ་གར་སླེབས་ནས་གཞི་ནས་ད་རི་མོ་སྦྱང་ཡག་མགོ་ཚུགས་དེ་ནི་དང་པོ་དང་པོ་ད་ཐང་ཀ་སྦྱང་ཡག་མགོ་ཚུགས་རེད་ཨ་ནི་ད་ད་ད་སོ་སོ་གཅིག་ལབ་གདའ dream ལབ་གདའ dream དེ་ང་འགྲོ་བས་ན་དངོས་གནས་ཀྱི dream དེ་ཆགས་རེད་ག་རེ་ལབ་ན་རྨི་ལམ་ནང་ལ་ནི་འདི་ང་ཚོ་ཕ་ཡུལ་ནང་ན་ན་གཞི་བདག་ལབ་གདའ་གཞི་བདག་ལབ་ན་དེ་ན་ད་སོ་སོ་ད་ཡིན་ན་ལ་ག་རེ་ཟེར་དབྱིན་ཇི་ལབ་ན་དེ་ན་གཅིག་སོ་སོ་གོ་མི་ཚེའི་ནང་ལ་ནི་ག་རེ་ག་ད past life ང་ཚོས་ནི་བོད་པ་ནི་སྐྱེ་བ་སྔོན་མ་དེ་ཁྱི་ལན་ག་ར་ད་དེ་འདྲས་ཅིག་གི་བག་ཆགས་ག་ནི་ད་རི་མོ་སྦྱང་ཡ་དེ་ལམ་སང་འོང་དེ་འདྲས་ཅིག་ནི་ཤེས་སོང་ད་དེ་དངོས་གནས་ཀྱི dream དེ་ཆགས་རེད་ད་དེའི་རྗེས་ལ་ད་ཡིན་ནའི་ད་འགྲོ་ད་འགྲོ་དེ་དེའི་སྒང་ནས་ལས་ཀ་བྱེད་ཡག་གི་དེ་འདྲས་ཀི་མི་གི་ད་ཡོག་མ་རེད་ཨ་ནི་ཨ་ད་ངའི machine ཅིག་བཟོ་ཚར་སོང་ཨ་ནི་ཡིན་ནའི་ལ་ངའི་དེ་དུས་ཙམ་པ་ལ་ཨ་ནི་སྐྲ་གཏུབ་དགོས་ཡོག་རེད་ད་ཨ་ནི་རྡ་རམ་ས་ལ་ཁོའི་ནང་ལོགས་ལ་ཨ་ནི་ང་བོད་པ་གི་ཅིག་དེ་དུས་ཀི་སྐྲ་ཁང་དེ་མིན་ལ་ཨ་ནི་དེང་དུས་ཀྱི་སྐྲ་བཞར་ཁང་ལབ་ནས་ནི་ད་ལྟ་ན་ས་གི་ཐོག་མ་དེ་ཆགས་ཡོད། ད་ནི་སྐྲ་གཏུབ་གི་སྐྲ་གཏུབ་གི་གཏུབ་གི་གཏུབ་གི་ཤོད་ལ། ད་ནི་ངའི་མི་ཤིང་ཐིག་པའི་སྒོར་མོ་རྒྱ་གར་སྒོར་མོ་དེ་འདུག་ཚར་ན་སྒོར་མོ་ལྔ་བཅུ་འགྲོ་ན་ད་རེ་ཆུང་ཆུང་འོ་ད་དེ་འདྲའི་འགྲོ་དེ་མཚམས་མཚམས་དེ་འདྲའི་བྲིས་ཡོད། བྲིས་གི་བྲིས་གི་མི་དེ་མང་རུ་མང་རུ་འགྲོ་གི། ཨ་ནི་སྒོའི་སྒང་ལ་ནི་ད་ལྟ Banner དེ་འདྲ་བྱས་ནི Tattoo དང་ཨ་ནི Hair Dress འདི་ཆགས་ཡོད་ལ།

ང་ཚོ་དཔེ་ལྟ་དཀའ་ངལ་ཞུགས་མྱངས་དོན་དུ་དྲིས་པ་རུ་དེ་ལ་ཐུག་བྱ་དེ་ནི་ནི་ཁོ་རང་དེའི་དཀའ་ངལ་དེ་ཚང་མ་བརྒྱུད་ནས་ད་ཁ་ལོ་ད་ང་ཚོའི་མི་ཚང་གཅིག་པོ་མ་རེད་ད་གྲོང་པ་རེ་རེར་དཔེ་ལྟ་ཁོ་རང་ཤིང་བཟོ་ཡ་རྡོ་བཟོ་ཡ་དེ་འདྲ་ཚང་མ་ཁོ་རང་གི་བསླབ་ཨེ་ད་ལྟ་ནས་ང་རང་ཆུང་ཆུང་ཡིན་དུས་དེ་ཞྭ་མོ་བཟོ་ཡ་ད་བཟོ་གྲྭ་བཟོ་ཡ་དེ་ཚང་མ་ཁོ་རང་གི་བསླབས་ནས་ཤེས་གི་རེད་དེ་ནི་ངའི་སྤོ་ལགས་གི་རྡོ་ཡག་པོ་བཟོ་ཤེས་གི་རེད་ཤིང་བཟོ་ཤེས་གི་རེད་ཨ་ནི་ཚེམ་པོ་རྒྱག་ག་ཤེས་གི་རེད། ཨ་ནི། དེའི་སྒང་ལ་ང་ཚོ་ང་ཚོ་ཞིང་པ་ར་ཞིང་པ་ཡིན་དུས། ངའི་སྤོ་ལགས་ཆུང་ཆུང་འདི་གི་འདི་གསར་གཏོད་བྱས་ཡོད་ད Crate ཞིང་ཁ་བཟོ་དུས་ཞིང་ཁ་གི་གྲོ་དང་ནི་ད་དེ་འདྲས་ལོགས་ཀ་ལོགས་ཀ་བྱས་ཡ་གི་མི་ཤིང་ཅིག་བ་དེ་ལ་རྩ་རྒན་ལབ་གི་རྩ་རྒན་དེ་ལ་མིང་དེ་ལ་ད་ལྟ་ཡིན་ན་མིང་ཡོད་རེད་ཤུང་ཁ་རྩ་རྒན་ལབ་གི་རེད་ཤུང་ཁ་དེ

བོད་པ་རྒྱལ་ཡ་ཡིན་ན་ཁབ་རྒྱ་རྒྱལ་ནང་ལེགས་ཡོད་ན་ལོ། ཐོན་འདུག་ས་དུང་ངི། སེ་ག་ཡོ་ཉི་ནང་ལ་ཨིན་ཇིའི་ཆ་བཞག་ན་ཕལ་ཆེར། ད་ཅིག་འགོ་ཚུགས་ནི་བོད་པ་གི་རི་མོ་འདི་འགོ་ཚུགས་ནི་ཨེ་བོད་པ་རི་མོ་རང་དགོས་གི་ཡོད་ལབ་ནི། ཁ་ཤས་ཆུ་ཚོད་བཅུ་དེ་འདྲའི་མོ་ཊ་བཏང་ཡོང་ནི་དེ་འདྲའི་དཔེ་མང་པོ་ཡོད་རེད་ད་ཁ་སང་དེ་འདྲའི་ཅིག་བྱུང་རེད་ད་འདི་ཚོ་ཚང་མ་ག་རེ་ལབ་ན། ཡང་བོད་པ་གི། ད་བོད་པ་ལབ་ནི་ནང་ཆོས་དཔེ་ཡག་པོ་སྦྱང། ད་ནི་འདི་ཚོ་འགོ་ཚུགས་ནས་དེ་འདྲའི་འགྲོ་ཡས་ན་མི་དེ་ཚོ་རྒན་པ་འགྲོ་རེད་བྱས་ད་གང་ཐད་ལོ་མི་རྒན་པ་ལབ་ན་ད་ལོ་སུམ་ཅུ་ཡར་བརྒལ་རྒྱུ་དེ་འདྲ་རེད་ད་ཡང་བོད་པ་གི་བོད་པ་གི་ཆ་ནས་བཤད་ན་ལོ་ཆུང་བ་རེད་ད་ག་ལ་ནང་ལུགས་ཆས་དེ་ཚོ་བལ་དུ་ཤེས་ཡ་ཆ་ཚ་ཚ་ན་མ་བྲིས་མ་བྲིས་ལབ་གི་རེད་མ་གཞི་བྲིས་ལབ་ནི་ཕལ་ཆེར་དཀོན་པོ་རེད། བཅུ་བཞི་བརྒྱའི་ཚ་རྒྱུད་དེ་སུམ་ཅུའི་འོག་ལ་ཟུག་ན་བེད་དུ་འཁོར་ད། ད་ལྟ་བོད་པ་གི་མོང་སྟེགས་ཀྱི་ཅིག་བྱས་ཟེར་བ་དེ་མི་ཡག་བྱས་ན་ནི། ང་ཚོ་བོད་པ་གི་རི་མོ་ཅིག་དགོས་འདུག་དེ་དམིགས་བསལ་གྱི་བོད་ཡིག་ཅིག་དགོས་འདུག་ནི། ད་ཆ་དེ་འདྲའི་འགྲོ་འདུག་ང། མི་གཅིག་འདུག་ཚང་མ་གདོང་པ་རྒྱ་མི་རོ་ད་ང་ཚོ་ཨ་བོད་པ་གི་རི་མོ་བཅོས་ན I am Tibetan ལབ་བསྟན་ཡོད་ལབ་འདུག་ད། ག་ད་དེའི་སྒང་ལ་ཨིནས་ཡོད་རྒྱུ་དེར་ད་དངོས་གནས་ཀྱི་དྲི་ཉིས་དྲི་བ་དེའི་སྒང་ལ་སོ་སོ་ཧ་གོ་ཡ། འོ་འདི་འདྲ་བོ་ད་མང་ཡོང་གོ་ད།

བོད་ཡིག་དེ་ཚོ་ཨིན་ཇི་ནང་བརྗོད་ཤོག་བརྗོད་ཀྱི་ད་ཆོས་ཀྱི་ཚིག་དེ་འདྲ་མང་པོ་དང་འོ་ད་དེ་འདྲའི་འགྲོ་ཁྱི་ཡོང་ཡ་དེ་འདྲའི་དཔེ་མང་པོ Relate བྱས་འདུག་དེ་འདྲ་ཡིན་ན་ཡང་བོད་པ་གི་ཆ་ནས་ལབ་ན་བོད་ཆ་ཞེ་ན་ངས་ངེད་མ་ལོ་མང་པོ་ཅིག་ནང་ན་དྲིན་ཆེན་ཕ་མ་ལབ་ནས་ཅིག་བྲིས་ཡོད་འོ་འདི་ང་རང་སྒང་ནས་ཡང་མང་པོ་བྲིས་ཡིན་ནི་ཁ་ཤས་ད་དཔེ་ཀློག་ལ་གི་ད་ཀོ་པི་བརྒྱབ་ནས་མི་གཞན་པ་ག་དཔེ་མང་པོ་བྲིས་ཤག་ད་དཔེ་བཞག་ས་ན་ང་ཚོ་དམིགས་བསལ་གི་ཡང་བོད་ལ་ནི་དེ་བོད་ལ་ཅིག་དང་པོ་བོད connected ལྟར་ཅིག་བོད་ལ་འབྲེལ་བ་ཡོད་རྒྱུ་གི་འདི་འདྲའི་འདི་འདྲའི་ཅིག་ཅིག་ཨོ་དེ་འདྲའི་ད་མང་ཤོས་རེད་ད་དེ་ཡང་མི་རིགས་གཞན་པ་དང་ང་ཚོ་གཉིས་དབར་ལ་བསྡུར་ན་འདི་མང་ཡོང་གི་འདུག་བ། ཨ་ནི་ཡང་ད་འདི་ལ། གཟའ་འཁོར་སྔོན་མ་རང་ལ་ད་ཨ་མི་རི་ཀའི་འདི Atlanta ནང་ལོགས་ལ་བོད་ཀྱི་དུས་སྟོན་སྲུང་བརྩི་ཞུས་ཡོད་རེད་འདི་ཉིན་མོ་ལ་ནི་ཁྱེད་རང་གི་ཁབ་གཙག་རི་མོ་གྱི་ཆེད་ལས་པའི་ཐོག་ནས་ནི་སྐོར་སྐྱོད་གནང་འདུག་ཨ་ནི། ནམ་རྒྱུན་དེ་ཁྱེད་རང་གི་ཁྱེད་ཀྱི་ཁབ་གཙག་གི་རི་མོ་བརྒྱུད་ནས་ནི་ཚོང་དེ་ནི་ག་འདྲ་བྱས་ནས་ནི་ཁྱབ་བསྒྲགས་གནང་གི་ཡོད་ན་ལ། ད་ད་རིང་འདི Atlanta གི་ད་བོད་ཚོགས་པ་གི་སྒང་ནས་ང་སྐད་བཏང་ར་ད་ཁོང་ཚོ། ཚོགས་པ་ཟེར་བ་རེད་ཡ་ནི་དེ་གི་ཚོགས་པ་ངོས་ཐོག་ནས་ད་ནང་གི་ཅིག་ཁབ་གཙག་རི་མོ་རྒྱག་ཡ་གི་འདི་འདྲས་གི་ཅིག་སྐད་བཏང་ཡ་སི་འགྲོ་འདི་ལྟར་ཐོག་མ་དེ་རེད་ངས་མ་འགྲོ་ཡོད་ན་ང་རང་རང་ཁྱབ་བསྒྲགས་ཅིག་ང་རང་རང་འགྲོ་བསྡད་གི་ཡོད་རེད་ད་ནེམ་ཅིག་ང་ད་ཡུ་རོབ་ཁུལ་ལ་འགྲོ་བ་ཡིན་ན་ད་ངའི Instagram དང Facebook གི་དེ་བླུགས་ཤ་ན།

ཁྲ་ཁྲུ་རྒྱ་གར་འགྲོ་རེད་ཨ་ནི་ཟླ་བ་གཅིག་འགྲོ་རེད། ཨ་ནི Vietnam འགྲོ་རེད། ཨོ Vietnam ནང་ལོགས་ལ་ཨོ་ལགས་སོ་ལགས་སོ་ནི། ལགས་འོ་ན་ནི་ཨ་ད་དུས་ཚོད་རྐྱེན་པས་དེ་མཚམས་བཞག་ཡ་ཡིན་རྣམ་པ་ཚོ་ད་ལྟ་བཀའ་མོལ་གནང་མཁན་དེ་ཁབ་གཙག་རི་མོའི་སྒྱུ་རྩལ་བ་རྟ་མགྲིན་ཚེ་བརྟན་ལགས་རེད་རྣམ་པ་ཚོ་ང་ཚོ་ལས་རིམ་གསན་པར་ཐུགས་རྗེ་ཆེ།

ས་ཁུལ་དེའི་མཐོ་ཚད་མི་ཊར་བཞི་སྟོང་ལྷག་བྱས་པའི་ཇུང་ཕྲའུ་དང། མོན་ཞེས་པའི་རི་བོ་གཙོ་བོ་དེ་གཉིས་མཐུད་རྒྱབ་མཁན་གྱི་འཁྱགས་རོམ་དེར་ཡང་བཞུར་གྱི་ཡོད་པ་རེད་འདུག་རི་བོ་དེར་ཡུལ་སྐོར་སྤྲོ་འཆམ་པ་རྣམས་ཐོག་མར་བསྐྱོད་རྒྱུ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་ལོར་འགོ་འཛུགས་བྱུང་ཡོད་པ་དང། དེ་ཡང་ས་ཁུལ་གྱི་ཨིན་ཏར་ལ་ཀན་ཞེས་པ་དང། Kleine Scheidegg ཞུ་བའི་ས་གནས་གཉིས་ནས་རི་དེའི་ནང་བསྐྱོད་རྒྱུའི་མཐུན་རྐྱེན་བསྐྲུན་ཡོད་པ་རེད་འདུག། རི་ལི་དེ་ཡང་ས་གནས་ཀྱི་ཨི་གར་ཞེས་པའི་རི་བོ་དེ་དང་མོན་ཞེས་པའི་རི་བོ་དེ་གཉིས་ཀྱི་ཕུག་ལམ་བརྒྱུད་བསྐྱོད་དགོས་ཡོད་པ་རེད་འདུག་རི་བོ་དེའི་ཁུལ་གྱི Top of Europe ཞེས་པའི་ཁང་ཚན་དེར་མཐའ་འཁོར་གྱི་ཡུལ་ལྗོངས་ཧ་ཅང་གི་ཡག་པོ་གཟིགས་ཐུབ་པའི་ཟ་ཁང་འགའ་ཤས་དང་ཚོང་ཁང་དང་འགྲེམས་སྟོན་དང་སྦྲག་ཁང་ཞིག་ཀྱང་ཡོད་པ་རེད་འདུག། ཡང་རི་དེའི་རི་ཕུག་འགའ་ཤས་བརྒལ་ནས་ཕྱིར་ཐོན་པའི་རྗེས་རང་སྲོག་ལ་ཉེན་ཁ་མེད་པའི་ཐོག་འཁྱགས་རོམ་སྟེང་གོམ་སྤོས་བྱེད་སའི་ལམ་ཡང་ཡོད་པ་རེད་འདུག་ཡང་རི་བོ་དེའི་ཁུལ་དུ། Sphinx Observatory། ཞེས་རྒྱུ་སྐར་རྟོག་ཞིབ་ཁང་ཡོད་པ་དེ་ནི་འཛམ་གླིང་ན་རྒྱུ་སྐར་རྟོག་ཞིབ་ཁང་མཐོ་ཤོས་ཤིག་ཆགས་ཀྱི་ཡོད་ཅིང་དེ་ཡང་རྒྱ་མཚོ་ནས་མི་ཊར་སུམ་སྟོང་ལྔ་བརྒྱ་བདུན་ཅུ་དོན་གཉིས་མཐོ་ཚད་དང། དེ་ནི་སུད་སི་རྒྱལ་ཁབ་ནང་རི་བོ་མཐོ་ཤོས་ཨང་གཉིས་པ་དེ་ཆགས་ཡོད་པ་རེད་འདུག་གོང་ཞུས་རྒྱུ་སྐར་རྟོག་ཞིབ་ཁང་དེར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་འབྲེལ་བ་ཡོད་པའི་གནམ་གཤིས་རྟོག་ཞིབ་ཁང་ཞིག་ཀྱང་ཡོད་པ་མ་ཟད་ཁུལ་དེར་ཡུ་རོབ་གླིང་ཆེན་ནང་གི་རླུང་འཕྲིན་བརྡ་འཕྲིན་སྤྲོད་ཡུལ་འཕྲུལ་ཆས་མཐོ་ཤོས་དེ་ཡང་དེར་ཡོད་པ་རེད་འདུག་སུད་སི་ཇར་མན་སྐད་ནང Jungfrau ཞུ་བ་ནི་བུད་མེད་མོ་གསར་ལ་ཞུ་བ་དང་གོ་དོན་ཡང་མངའ་ཁུལ་གྱི་རི་བོ་མཐོ་ཤོས་དེར་ཡང་གོ་དོན་ཡོད་པ་གང་ཞིག་ལ། ས་ཁུལ་གྱི་ཡེ་ཤུའི་ཨིན་ཊར་ལ་ཀེན་དགོན་པའི་ཨ་ནེ་རྣམ་པར་ཡང་ཞུ་གི་ཡོད་པ་རེད་འདུག་ཡང་དུས་རབས་བཅོ་བརྒྱད་དང་བཅུ་དགུ་པའི་ནང་མི་རྣམས་ཀྱིས Jungfrau རི་བོ་དེར་སྙན་འཇེབས་ཀྱི་ཚུལ་དུ་བུད་མེད་མོ་གསར་དང་ལྷ་མོ་ཞེས་མིང་འདོགས་སྣ་ཚོགས་བཏགས་པ་དང། ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་གཅིག་ལོར་སུད་སི་རི་འཛེགས་པ། ཇོ་ཧན་རུ་དོབ་མེ་ཡོ་ཞུ་བའི་རི་འཛེགས་པ་དེས་རི་བོ་དེ་ཐོག་མར་འཛེགས་ཐུབ་པ་བྱུང་བར་མི་རྣམས་ཀྱིས་དགོད་བྲོའི་ཚུལ་དུ་རི་རྩེ་དེར་ལྕམ་མེར་ཞེས་མིང་འདོགས་ཡང་གནང་ཡོད་པ་རེད་འདུག་རི་རྩེ་དེར་བསྐྱོད་མཁན་གྱི་རི་ལི་ཞིག་བཟོ་རྒྱུའི་དགོངས་པ་ཐོག་མ་བཞེས་མཁན་དེ་ནི་སྐུ་ཞབས་ཨེ་ཏྲོབ་གུ་ཡེར་ཛེ་ལར་ཡིས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་གསུམ་ལོར་དགོངས་པ་འཁོར་གནང་བ་དང་དེ་ཡང་ཁོང་གིས་རི་དེའི། Sphinx། ཞེས་པའི་ས་ཚིགས་དེར་སླེབས་རྒྱུར། རི་དེའི་བྲག་ཕུག་ནང་རི་ལིའི་བབས་ཚུགས་དང་མདུན་སྐྱོད་གནང་རྒྱུའི་འཆར་གཞི་བཏིང་གནང་ཡོད་པ་རེད་འདུག་རི་དེའི་ནང་བྲག་ཕུག་ཨི་ཁུང་ཕུག་རྒྱུའི་ལས་སྒོ་དེ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་དྲུག་ལོའི་ཟླ་བ་བདུན་པའི་ཚེས་ཉི་ཤུ་རྩ་བདུན་ཉིན་འགོ་ཚུགས་གནང་ཡོད་པ་དང་ལས་མཇུག་སྒྲིལ་རྒྱུར་ལོ་ངོ་བཅུ་དྲུག་འགོར་གནང་ཡོད་པ་རེད་འདུག་ཨར་ལས་འཛུགས་སྐྲུན་ཐོག་དཀའ་ངལ་མང་དག་ཅིག་འཕྲད་པའི་ཁོངས་དངུལ་འདེང་ངེས་མ་བྱུང་བ་དང་གནམ་གཤིས་སྡུག་པོ་བཏོན་པ་དང། ལས་བཟོ་བར་སྲོག་སྐྱོན་གྱི་གནས་ཚུལ་ཡང་མང་དག་ཅིག་འཕྲད་ཡོད་པ་རེད་འདུག་སྟེས་དབང་ཐོག་གི་གནས་ཚུལ་སྡུག་ཤོས་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ལོར་ལྗིད་ཚད་ཊོན་སུམ་ཅུ་བྱས་པའི་མེ་རྫས་ཤིག་གས་གཏོར་བྱུང་ཡོད་པ་རེད་འདུག་མཐར་རི་ལིའི་ལམ་དེ་འཛུགས་སྐྲུན་ཟིན་པའི་རྗེས་ཐོག་མའི་དམིགས་ཡུལ་ལྟར Sphinx ཞེས་པའི་རི་ལིའི་ས་ཚིགས་དེར་རྒྱབ་ཐུབ་པ་བྱུང་མེད་ཀྱང་བཟོ་སྐྲུན་གྱི་རྒྱུ་ཆ་དང་འཕྲུལ་རིག་གི་རིག་རྩལ་ཐོག་ནས་གྲུབ་འབྲས་ཧ་ཅང་གི་ཆེན་པོ་ཞིག་དང་དེང་གི་ཆར་ཡང་ཡུ་རོབ་གླིང་ཆེན་ནང་གི་རི་ལིའི་ལམ་མཐོ་ཤོས་དེ་ཆགས་ཀྱི་ཡོད་པ་རེད་འདུག་ད། ད་ལྟའི་དུས་ཚོད་དེ་བར་མཚམས་ཏོག་ཙམ་བྱས་ནས་ད་ལྟ་སྙན་སྒྲོན་ཞུ་བཞིན་པའི་སུད་སི་རྒྱལ་ཁབ་ནང་ཡོད་པའི་ཡུ་རོབ་ནང་གི་རི་བོ་མཐོ་ཤོས། Jungfraujoch ཞེས་པའི་རི་བོ་དེའི་སྐོར་མུ་མཐུད་སྙན་སྒྲོན་ཞུ་གི་ཡིན་པས། དེ་དོན་མུ་མཐུད་གསན་རོགས་གནང་ཞུ་གི་ཡིན། རི་ལི་དེ། Kleine Scheidegg། ཞེས་པའི་རི་མཚམས་དེ་ནས་འགོ་ཚུགས་ཀྱིས། ཀི་ལོ་མི་ཏར་བདུན་ཙམ་གྱི་རྒྱང་ཁྱད་ཡོད་པ་དང། དེ། Jungfraujoch། ཞེས་པའི་རི་རྩེ་དེར་བསླེབ་རྒྱུར་སྐར་མ་ལྔ་བཅུ་འགོར་གྱི་ཡོད་པ་དང། མར་ལམ་ལ་སྐར་མ་སུམ་ཅུ་སོ་ལྔ་ཙམ་ཞིག་འགོར་གྱི་ཡོད་པ་རེད་འདུག Jungfraujoch རི་དེར་ཧ་ལམ་ལོ་འཁོར་མར་དགུན་ཁའི་ནམ་དུས་ཡོད་པ་དང། དབྱར་ཁའི་ནམ་དུས་སྐབས་ཆུ་འཁྱག་གི་མེད་པ་རེད་འདུག་རི་ལིའི་ལམ་དེ་འཛུགས་སྐྲུན་ཐོག་འགྲོ་གྲོན་སྔོན་རྩིས་ལས་ལྡབ་གཅིག་གིས་མང་བ་སོང་བ་དང། དེ་ཡང་སུད་ཤོག་དངུལ། Franc། ཞེས་པ་དེ་ས་ཡ་བཅུ་དྲུག་འགྲོ་གྲོན་བཏང་ཡོད་པ་རེད་འདུག་མཐོ་ཚད་མི་ཏར་སུམ་སྟོང་བཞི་བརྒྱ་ལྔ་བཅུ་ང་བཞི་བྱས་པའི་ཡུ་རོབ་ནང་གི་རི་ལི་མཐོ་ཤོས་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་ཟླ་བ་བརྒྱད་པའི་ཚེས་གཅིག་ཉིན་དབུ་འབྱེད་གནང་ཐུབ་པ་བྱུང་བ་དང། དེ་འཛུགས་སྐྲུན་ཐོག་ལོ་ངོ་བཅུ་དྲུག་འགོར་ཡོད་པ་རེད་འདུག་ཀི་ལོ་མི་ཏར་དགུ་ཙམ་གྱི་རྒྱང་ཁྱད་ཀྱི་རི་ལིའི་ལྕགས་ཟམ་དེ་རྟོག་ཞིབ་ཀྱི་ཆེད་བདུན་རེ་བསྟར་ཆགས་སུ་རི་ལིའི་ལས་བཟོ་བ་ཞིག་རྐང་ཐང་དུ་ཕྱོགས་བསྐྱོད་བྱེད་པ་དང། རི་རྩེ་དེར་སླེབས་རྒྱུར་གཤམ་གྱི་རི་ལིའི་བབས་ཚུགས། Grindelwald། ཞེས་པ་དེ་ནས་སྐར་མ་བཞི་བཅུ་ཞེ་ལྔ་རྒྱང་ཁྱད་ཡོད་པ་རེད་འདུག་ཡང་རི་རྩེ་དེར་སླེབས་རྒྱུར Eiger Express ཞེས་པའི་གློག་ཤུགས་ཀྱིས་འཐེན་པའི་འགྲུལ་ཁང་དེའི་ནང་བསྐྱོད་ན་གོང་ཞུས Grindelwald། ཞེས་པའི་རི་ལི་བབས་ཚུགས་དེ་ནས་རི་རྩེ་མར་ལོགས་ཀྱི་ས་ཚིགས། Eigergletscher། ཞེས་པ་བར་སྐར་མ་བཅོ་ལྔའི་ནང་སྐྱེལ་གྱི་ཡོད་པ་རེད་འདུག་གློག་ཤུགས་ཀྱིས་འཐེན་པའི་འགྲུལ་ཁང་དེའི་ནང་སྐྱོད་སྐབས་དེའི་ཁུལ་གྱི་སུད་སི་ཡུལ་གྱི་མཛེས་སྡུག་ལྡན་པའི་ཡུལ་ལྗོངས་ཧ་ཅང་གི་ཡག་པོ་མཐོང་ཐུབ་ཅིང། དེ་ཡང་གནམ་སྔོན་ལ་སྤྲིན་དཀར་ལ་གཡས་གཡོན་གྱི་རི་དང་ཤིང་ནགས་དང་སྤང་གཤོང་དང་གཤམ་འོག་གི་གྲོང་གསེབ་བཅས་པ་ནི་ཡིད་དབང་འཕྲོག་པར་མཐོང་ཐུབ། མི་འོར་འདྲེན་བྱེད་རྒྱུའི་གློག་ཤུགས་ཀྱིས་འཐེན་པའི་འགྲུལ་ཁང་དེར་མི་གྲངས་ཉི་ཤུ་རྩ་དྲུག་ཤོང་བ་དང། དེ་ལྟར་གྱི་འོར་འདྲེན་བྱེད་མཁན་གྱི་འགྲུལ་འཁོར་གཞན་དང་མི་འདྲ་བར་འགྲོ་གྲོན་ཆེ་ཡང། ཁོར་ཡུག་ཐོག་གནོད་ཚབས་མེད་པའི་ཕན་ཐོགས་ཧ་ཅང་གི་ཆེན་པོ་ཡོད་པ་རེད་འདུག་རི་བོ་དེའི་ནང། Alpine Sensation། ཞེས་པ་དེ་ནི་རི་རྩེ་དེར་ཡུལ་སྐོར་སྤྲོ་འཆམ་པ་རྣམས་ཕེབས་འབོར་དང། འཕེལ་རིམ་སྐོར་མ་ཟད་རི་ལི་ལམ་དེ་ཇི་ལྟར་འཛུགས་སྐྲུན་བྱས་པའི་སྐོར་བཟོ་བཀོད་ཁག་ཡོད་པ་རེད་འདུག་ཡང་རི་བོ་དེའི་ནང Ice Palace ཞེས་པ་ནི་འཁྱགས་པ་གི་བྲག་ཕུག་གི་ལམ་དང། འཁྱགས་པ་གིས་བཟོས་པའི་སེམས་ཅན་འདྲ་མིན་གྱི་བཟོ་བཀོད་ཡོད་པ་རེད་འདུག་རི་རྩེ་དེར་ཡུ་རོབ་ཀྱི་གླིང་ཆེན་ནང་གི་སྦྲག་སྒམ་མཐོ་ཤོས་དང། མངར་ཟས། Chocolate ཚོང་ཁང་དང་ཆུ་ཚོད་ཚོང་ཁང་མཐོ་ཤོས་ཡོད་ས་ཞིག་ཀྱང་ཆགས་ཀྱི་ཡོད་པ་རེད་འདུག་རི་བོ་དེར་མེ་གསོད

དངུལ་སུད་སིའི་ཤོག་དངུལ་ཉིས་བརྒྱ་ནས་ལྔ་བརྒྱ་བར་གནས་པ་དེ་ནི་རི་བོ་དེར་གཟིགས་སྐོར་ཕེབས་མཁན་གྱི་ཡུལ་སྐོར་སྤྲོ་འཆམ་པ་མང་ཉུང་ལ་རག་ལུས་ཀྱི་ཡོད་པ་རེད་འདུག Jungfraujoch རི་རྩེ་དེ་ལོ་འཁོར་མར་སྒོ་ཕྱེ་གི་ཡོད་པ་རེད་འདུག་ད་ལྟ་སུད་སི་རྒྱལ་ཁབ་ནང་ཡོད་པའི་རི་བོ་མཐོ་ཤོས Jungfraujoch ཞེས་པའི་རི་བོ་དེའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་སྒྱུར་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་མཇུག་བསྡུ་མ་ཞུས་གོང་ཐེངས་འདིའི་གལ་ཆེའི་གསར་འགྱུར་གྱི་མགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་མེག་སི་ཀོའི་གྲོང་ཁྱེར་ཆེ་ཁག་གཉིས་ནང་ཉིན་བཅུ་གྲངས་ཀྱི་མཛད་རིམ་ཁག་ལེགས་གྲུབ་ཀྱིས་ཁ་ས་ནས་བཟུང་བྱང་ཨ་མི་རི་ཀའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་འགོ་བཙུགས་འདུག། ཉེ་ཆར་ཕྱི་རྒྱལ་གྱི་གསར་འགོད་པ་ཁག་ཅིག་བོད་ཀྱི་རྒྱལ་ས་ལྷ་ས་དང་ཉིང་ཁྲི་སོགས་སུ་གཟིགས་སྐོར་དུ་བསྐྱོད་དེ་བོད་ཀྱི་འཕེལ་རྒྱས་དང་འཚོ་བ་ལེགས་པོ་ཡོད་ཚུལ་སོགས་ཀྱི་སྐོར་བཀོད་པའི་གནས་ཚུལ་ལ་གནད་དོན་དབྱེ་ཞིབ་པ་ཚོས་དེ་ནི་བོད་ཀྱི་གནས་ཚུལ་རྒྱུས་ལོན་ཐུབ་མེད་པར་ངོས་འཛིན་གནང་བཞིན་འདུག། རྒྱ་གར་བྱང་ཕྱོགས Uttarakhand མངའ་སྡེའི་གཞུང་ནས་བཙན་བྱོལ་བོད་མིར་མཐུན་འགྱུར་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་བྱུས་ཉིས་སྟོང་བཅུ་བཞི་དངོས་སུ་ལག་བསྟར་གནང་རྒྱུའི་རེ་བ་ཡོད་འདུག། རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་གྱི་ཡིག་ཆའི་ནང་བོད་ཅེས་པའི་དབྱིན་ཡིག་གི་ཐ་སྙད Tibet དེ་ད་ཆ་ཤིས་ཙང་ཞེས་པར་གྱུར་ཡོད་པ་དང་གནད་དོན་དབྱེ་ཞིབ་པས་འགྱུར་བ་དེ་ནི་ཆབ་སྲིད་རང་ལ་དམིགས་པ་ཞིག་ཡིན་ཞིང་དེ་ཡང་རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་དང་དྲག་གནོན་བྱེད་པའི་ཁྲིམས་མཐུན་བཟོ་ཆེད་དུ་རེད་ཅེས་བརྗོད་འདུག། འགྲོ་བ་མིའི་ཐོབ་ཐང་ཁྲིམས་རྩོད་པ་ཞིག་གི་གནད་དོན་དང་འབྲེལ་བའི་ཐོག་ནས་ཨ་མི་རི་ཀའི་ངོས་ནས་རྒྱ་ནག་གི་ཁྲིམས་ལུགས་ཀྱི་འགྲོ་སྟངས་ལ་ཐེ་ཇུས་བྱེད་རྒྱུ་མིན་ལུགས། རྒྱ་ནག་གིས་ཨ་མི་རི་ཀར་ཁ་རྡུང་བཏང་ཡོད་འདུག། ཐའེ་ཝན་གྱི་རྒྱལ་སྲུང་བློན་ཆེན་གྱིས་རྒྱ་ནག་གིས་ཐའེ་ཝན་མཐའ་འཁོར་དུ་འཕུར་སྐྱོད་བྱེད་པའི་དམག་འཐབ་གནམ་གྲུའི་གྲངས་འབོར་མང་དུ་གཏོང་བ་དང་གླིང་ཕྲན་དེའི་ཉེ་འདབས་སུ་མགྱོགས་མྱུར་མེ་ཤུགས་འཕུར་མདའ་བཀོད་སྒྲིག་བྱས་པར་བརྟེན་ནས་དམག་དོན་འཇིགས་སྐུལ་བྱེད་ཤུགས་ཆེ་རུ་གཏོང་བར་སྐྱོན་འཛུགས་བྱས་ཡོད་འདུག།